རྒྱལ་ས Washington ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་རེས་གཟའ་ལྷག་པའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་བ་ཡིན། དེ་རིང་གི་ལས་རིམ་དེ་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བ་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་བ་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་སྲིད་སྐྱོང་མཆོག་གིས་ཨ་རིའི་ཕྱི་སྲིད་ལས་ཁུངས་སུ་ཨ་རིའི་བོད་དོན་ཆེད་དམིགས་བསལ་འབྲེལ་མཐུད་པ་དང་མཇལ་མོལ་གནང་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། གོང་ས་མཆོག་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་འཁོར་བའི་ཉིན། བོད་མི་རྣམས་ཀྱིས་དྲན་གསོ་བྱེད་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པདྨ་ལགས་སུ། Randolph College's། Pearl S. Buck Award ཞེས་པའི་གཟེངས་རྟགས་དེ་ལོ་རྗེས་མའི་ནང་འབུལ་གཏན་འཁེལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་དཔལ་ས་སྐྱ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་བལ་ཡུལ་གྱི་ཇོ་ལ་ཁེལ་བསམ་འགྲུབ་གླིང་བོད་མིའི་གཞིས་ཆགས་ལ་ཆེད་ཕེབས་གནང་སྟེ་གཞིས་ཁོངས་ཀྱི་བོད་མི་བགྲེས་སོང་རྣམས་ལ་མཇལ་ཁ་སྩལ་གནང་མཛད་པའི་སྐོར་དང།
དེ་ནས་ཆེད་བསྒྲིགས་ཀྱི་ལེ་ཚན་ནང་རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ལྷན་ཚོགས་ཀྱི་ཚོགས་མི་ལྕམ་རིན་ཆེན་ལྷ་མོ་ལགས་རྒྱ་གར་ལྷོ་ཕྱོགས་ཧུན་སུར་བོད་མིའི་གཞིས་ཆགས་སུ་གཟིགས་ཞིབ་གནང་བ་སོགས་ཀྱི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན།

ཕྱི་ཚེས་བཅུ་དྲུག་ཉིན་ཕེབས་འབྱོར་བྱུང་ཞིང། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་དུ་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དང་ལས་བྱེད་སོགས་མི་སྣ་ཁག་ཅིག་ཆེད་ཕེབས་གནང་བ་དང་མཉམ་དུ། དགའ་བསུའི་གསོལ་སྟོན་དང་མཇལ་མོལ་གནང་ཡོད་པ་རེད་འདུག་སྲིད་སྐྱོང་མཆོག་ཕྱི་ཚེས་བཅུ་བདུན་དང་བཅོ་བརྒྱད་ཉིན་གཉིས་ཀྱི་རིང། ཨ་རིའི་རྒྱལ་སར་ཨ་རིའི་གྲོས་ཚོགས་གོང་འོག་གི་འཐུས་མི་ཁག་ཅིག་དང་ཕྱི་སྲིད་ལས་ཁུངས་དེ་བཞིན་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་རྒྱུ་དང། དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་ཆེན་བཅས་སུ་གསུང་བཤད་གནང་རྒྱུའི་མཛད་རིམ་འདུག་ལ། ཚེས་བཅུ་བདུན་གཟའ་མིག་དམར་གྱི་ཕྱི་དྲོར་ཨ་རིའི་གྲོས་ཚོགས་ཀྱི Rayburn House ཚོགས་ཁང་ནང་སྲིད་སྐྱོང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere རྣམ་པ་དབུ་བཞུགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་ཕུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་འཚོགས་རྒྱུ་ཡིན་འདུག་ཅིང། སྐབས་དེར་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ལྕམ Nancy Pelosi ཡང་ཕེབས་འཆར་ཡོད་འདུག་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་སར་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སམ National Press Club སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ་དང། ཕྱི་ཚེས་བཅུ་དགུ་ཉིན་རྒྱལ་ས Washington དང་ཉེ་འདབས། ཝེར་ཇི་ནི་ཡ་མངའ་སྡེའི་ནང་ཆགས་པའི George Mason གཙུག་ལག་སློབ་གྲྭ་ཆེན་མོ་རུ་བོད་དོན་གཏམ་བཤད་གནང་རྒྱུ་ཡིན་འདུག་ཅིང། ཕྱི་ཚེས་ཉི་ཤུ་ཉིན་གྲོང་ཁྱེར་ནིའུ་ཡོག་ཏུ་ཕེབས་ཐོན་གནང་རྒྱུ་དང་སྲིད་སྐྱོང་མཆོག་ནིའུ་ཡོག་དང་ནིའུ་ཇེར་སི་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་ཞུས་པའི་དཔལ་འབྱོར་འདུ་འགོད་ཀྱི་གསོལ་སྟོན་ཞིག་གི་ཐོག་དབུ་བཞུགས་གནང་རྒྱུ་ཡིན་འདུག་འདི་དང་འབྲེལ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་གྲོས་ཚོགས་འཐུས་མི་ཁག་ཅིག་དང་མཇལ་མོལ་གནང་ནས་བོད་དོན་དཀའ་རྙོག་སེལ་རྒྱུར་བོད་རྒྱ་གྲོས་མོལ་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་ལ་རྒྱབ་སྐྱོར་ཡོང་བའི་ཞུ་སྐུལ་གནང་ཡོད་པའི་སྐོར་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བྱང་ཨ་རིར་གཞུང་འབྲེལ་འཚམས་གཟིགས་གནང་བཞིན་ཡོད་པ་ལྟར་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ཏི་སི་ནང་རྟེན་གཞི་བྱས་པའི་ཨ་རིའི་གྲོས་ཚོགས་སུ་ཕེབས་ཏེ་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་མཇལ་འཕྲད་ཀྱིས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་གཏན་འབེབས་ཡོང་ཐབས་གཙོ་བོར་གྱུར་པའི་བོད་ཀྱི་གནད་དོན་དང་འབྲེལ་བའི་ཞུ་སྐུལ་གནང་བཞིན་པ་རེད་འདུག། སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཞབས Chris Coons ལགས་དང Mitt Romney། དེ་བཞིན་སྐུ་ཞབས Jim McGovern སོགས་ཨ་རིའི་གྲོས་ཚོགས་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་སོང། མཇལ་མོལ་དེ་ཡི་སྐབས་སུ་སྲིད་སྐྱོང་མཆོག་དང་ལྷན་དུ་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ལྷན་བཅར་ཞུས་ཡོད་པ་དང་ཁོང་གིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན།
དང། གོ་བསྡུར་གནང་དགོས་ཡག་ཐག་ཆོད་བྱུང་སོང་ཅེས་ཅེས་ཞུ་ཡག་ཡིན། ཨ་དེ་ག་ནང་བཞིན་ང་ཚོ་ཁ་སང་ད་ཁོ་མོ་ཕེབས་པའི་སྐབས་ལ་ཡང་གྲོས་ཚོགས་འཐུས་མི་ཁག་ཅིག་མཇལ་བྱུང་རེད་ཡང་དེ་ག་ནང་བཞིན་གྲོས་ཚོགས་ཁག་འཐུས་མི་གཅིག་གསར་པ་ཆགས་བསྡད་ཡོད་རེད་ད་རིང་ཡིན་པས་ན་ད་ལྟ John Ossoff ཡིན་པས་ན་སྔོན་མ་ད་ལྟ་དྷརམ་ས་ལ་ལ་ཕེབས་རེད་ཨ་ད་ལན་དེ་རྒྱ་ནག་གི་གྲོས་ཚོགས་གོང་མའི་གི་ད་ལྟ་དེ་ཁོང་རྣམ་ཚོ་འདིའི་ནང་ཕེབས་མཁན་ནང་གི།

ཡང་ད་རེས་སྲིད་སྐྱོང་མཆོག་གིས་ཨ་རིའི་གྲོས་ཚོགས་འཐུས་མི་ཁག་ཅིག་མཇལ་འཕྲད་གནང་བའི་ཁྲོད་རང་ལོ་སུམ་ཅུ་སོ་དྲུག་ཡིན་པ་ཨམ་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས John Ossoff ལགས་ཡིན་པ་རེད་འདུག་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ཀྱིས་ཨམ་རི་ཀའི་གྲོས་ཚོགས་ནང་གི་འཐུས་མི་དགུང་ལོ་ཆུང་བ་དང་གསར་བ་ཁག་ཅིག་ནས་ཀྱང་བོད་དོན་ལ་ཐུགས་སྣང་ཆེན་པོ་གནང་གི་ཡོད་པ་གསུངས་ཀྱི་འདུག།
ཏན་ཏན་ཡོད་རེད་ད་ད་ལྟ་ང་ཚོའི་མཇལ་འཕྲད་གནང་ཡ་གསར་རྙིང་གི་གྲོས་ཚོགས་འཐུས་མི་དེ་འདྲ་ཡོད་རེད་ད་རིང་དེ་ཡོད་རེད་ད Ossoff ལྟ་བུ་ཡིན་ན་ད་ལྟ་དགུང་ལོ་ཆུང་ཆུང་རེད་གསར་པ་རེད་ཨ་ནི་དོ་སྣང་གནང་གི་འདུག་ཨ་ནི་ཚོགས་འདུ་ཞེ་དྲག་ཡག་པོ་བྱུང་སོང་ཨ་ནི་དེ་ག་ནང་བཞིན་ད་ལྟ་གྲོས་ཚོགས་འཐུས་མི་ཁག་ཁ་ཤས་ཤིག་གསར་པ་ཅིག་ཡོད་རེད་ཅེས་ཅེས་ཞུ་ཡ་ཡིན་ད་ལྟ Michelle Steel རེད། གཞི་རྩའི་སྲིད་སྐྱོང་མཆོག་གིས་ཐེངས་འདིའི་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ལྡི་སི་ནང་གི་འཚམས་གཟིགས་ཉིན་དང་པོའི་ཁྲོད་ཨ་རི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨཱ་ཛི་ར་ཛི་ཡ་མཆོག་དང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་འབྲེལ་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་འདུག་དེ་མ་ཟད་སྲིད་སྐྱོང་མཆོག་གིས་རྒྱལ་ས Washington DC ནང་གི་ཉིན་གསུམ་གྱི་མཛད་འཆར་ཁྲོད་གསར་འགྱུར་བརྒྱུད་ལམ་ཁག་ཅིག་དང་ཡང་གཙུག་ལག་སློབ་ཆེན་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་པ་དང་ཚེས་བཅུ་བདུན་གྱི་ཕྱི་དྲོ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་གི་ནང་དུ་སྲིད་སྐྱོང་མཆོག་དང་ལྷན་ཨ་མི་རི་ཀའི་གྲོས་ཚོགས་ཚོགས་གཙོ་ཟུར་པ་ལྕམ་ནན་སི་པི་ལོ་སི་མཆོག་དེ་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་རི་ཆར་གྷེར་རྣམས་དབུ་བཞུགས་ཐོག་ཨ་མི་རི་ཀའི་གྲོས་ཚོགས་ཀྱིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་གཟེངས་རྟགས་ཕུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་སྲུང་བརྩི་ཡང་ཞུས་གནང་གི་འདུག་གནས་ཚུལ་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།
ྋགོང་ས་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་འཁོར་བའི་ཉིན་མོར་བོད་མི་རྣམས་ཀྱིས་དྲན་གསོ་བྱེད་བཞིན་ཡོད་པའི་སྐོར་ང་ཚོའི་འབྲས་ལྗོངས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་རྒྱལ་ཡོངས་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་ཧྲིལ་པོ་འཁོར་བའི་ཉིན་མོ་ཁྱད་པར་ཅན་ཞིག་ཆགས་ཀྱི་ཡོད་པ་རེད། ཉིན་དེར་བོད་མི་གནས་སྡོད་ས་ཁུལ་ཚང་མའི་ནང་རྣམ་པ་འདྲ་མིན་ཐོག་ནས་དུས་དྲན་སྲུང་བརྩི་ཞུ་བཞིན་ཡོད་པ་རེད། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བཙན་བྱོལ་ནང་གི་བོད་མི་རྒན་གཞོན་ཁག་ཅིག་ལ། དེ་རིང་གི་ཉིན་མོའི་གལ་གནད་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པར་སྒང་ཏོག་གནས་སྡོད་བོད་མི་བསོད་ནམས་སྟོབས་རྒྱལ་ལགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་སྲིད་འཛིན་ཕོ་བྲང་དཀར་པོའི་ནང་གདན་ཞུས་ཀྱིས་ཨ་རིའི་གྲོས་ཚོགས་ནས་ཆེ་མཐོང་དང་གུས་བཀུར་དེ་བཞིན་རྒྱབ་སྐྱོར་གྱི་རྣམ་པའི་ཐོག་འདི་ལྟ་བུའི་ཆེ་བསྟོད་གཟེངས་རྟགས་འབུལ་བར་བོད་མི་ཚང་མ་དགའ་ཚོར་ཆེན་པོ་བྱུང་ཡོད་པ་གསུང་གི་འདུག།
ཕོ་བྲང་དཀར་པོའི་ནང་ལ་ཡང་གདན་འདྲེན་ཞུས་ནས་ཨ་རིའི་སྲིད་འཛིན་རང་ཕེབས་ནས་གཟེངས་རྟགས་འབུལ་བ་དེ་ཧ་མི་གཟི་ཧ་ལས་ཡག་གི་གལ་ཆེན་པོ་ཞིག་ཟེར་མཐོང་གི་འདུག་དེའི་ཆ་ནས་ང་ཚོ་ཚང་མ་བློ་ཁོག་དགའ་བསུ་ཆེན་པོ་ཞེ་དྲག་བྱུང་འདི་ན་ནས་བོད་མི་ཚང་མ་བློ་ཁོག་དངོས་གནས་དྲང་གནས་ཆེ་མཐོང་ཆེན་པོ་ཞིག་གཅིག་ལས་དགའ་ཚོར་ཞུ་གི་ཡོད་དེ་སོང་ཙང་དེ་ད་རེས་གཟེངས་རྟགས་དེ་དངོས་གནས་བྱས་ན་ང་ཚོ་སྒང་ཏོག་ལ་ཡག་ལོ་རྟག་པ་རེ་བཞིན་མཛད་སྒོ་དེ་ཞུ་གི་ཡོད་རེད་བཟོ་གཞོན་ནུས་དབུ་ཁྲིད་གནང་ནས་ད་རེས་སྒང་ཏོག་ལ་ཡག་ཆུ་རྐྱེན་ཆེན་པོ་ཞིག་བྱུང་རྗེས་ས་གནས་གཞོན་ནུ་ཁག་ཚོ་ཕར་ཚུར་བར་རོགས་པ་ལ་ཐད་ཆད་འདི་བྱས་ནས་ད་མཛད་སྒོ་དེ་ཞུ་ཐུབ་ཡོད་མ་རེད་ང་ཚོས་དེ་ལས་དྲན་རྟེན་དེ་གཏན་གཏན་ཞུ་གི་ཡོད་རེད་དེ་སོང་ཙང་ང་ཚོ་ཚང་མ་བློ་ཁོག་སེམས་ཀྱི་གཏིང་ནས་དགའ་ཚོར་ཆེན་པོ་ཞིག་ཞུ་གི་ཡོད་དེའི་ཉིན་མོ་དེ་དེ་རིང་འདི། ཡང་ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་ཆགས་སུ་གནས་སྡོད་ཕ་པད་མ་ཚེ་བརྟན་ལགས་ཀྱིས་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ནས་འདི་ལྟ་བུའི་གཟེངས་རྟགས་ཤིག་འབུལ་བར་ཁོང་དང་ཁོང་འདྲ་བའི་བོད་མི་ཚང་མའི་སེམས་ནང་བདེ་བ་དང་དགའ་ཚོར་དཔག་ཏུ་མེད་པ་བྱུང་སོང་ཞེས་གསུང་གི་འདུག།

དེ་བཞིན་སྒང་ཏོག་གནས་སྡོད་བོད་པའི་གཞོན་སྐྱེས་ཚེ་རིང་སྟོབས་རྒྱལ་ལགས་ཀྱིས་འཛམ་གླིང་ནང་གི་མང་གཙོའི་རྒྱལ་ཁབ་ཆེ་ཤོས་དང་སྟོབས་ཆེན་རྒྱལ་ཁབ་ཞིག་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་གསེར་གྱི་གཟེངས་རྟགས་འབུལ་བར་དགའ་ཚོར་ཆེན་པོ་བྱུང་ཡོད་པ་རེད་འདུག། དང་པོ་སྐྱབས་མགོན་རིན་པོ་ཆེ་ལ་ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་རྟགས་མ་འདུག་ཟེར་འབུལ་བཞེས་གནང་ཡག་ཐག་གཅོད་བྱུང་བ་རེད་འདུག་གནས་ཚུལ་གོ་བ་ཙམ་གྱིས་ནི་ད་སེམས་པའི་ནང་ལ་དགའ་ཚོར་ཤུགས་ཆེན་པོ་ཞིག་བྱུང་གང་ཡིན་ལགས་སུ་ཞུ་རེ་བྱས་ན་ད་ཅིག་ཨ་རི་ཟེར་ཙ་ན་འཛམ་གླིང་ནང་ལ་ད་ཆེས། སྟོབས་ཆེན། དམངས་གཙོའི་རྒྱལ་ཁབ་ཅིག་སོང་ཙང་དེ་འདྲའི་གི་ཅིག་གྲོས་ཚོགས་ཅིག་གི་ད་གསེར་གི་རྟགས་མ་ཟེར་ཙ་ན་ཨ་ནི་རྟགས་མ་དེ་རང་རྦད་དེ་ད་ཅིག་ཨང་གི་དང་པོ་འདྲ་པོ་རྩ་བའི་ཞི་དྲག་ནང་ལོགས་ནས་ཞི་བའི་གི་རྟགས་མ་མཐོ་ཤོས་དེ་འབུལ་གི་ཡོད་པ་ཅིག་དེ་འདྲས་ཅིག་ཡོད་ཙང་ད་ཨ་ནི་དགའ་ཚོར་ཆེན་པོ་ཞེ་པོ་ཅིག་བྱུང་བྱས་ནི་ཞུ་ཡ་ཡིན། ཡང་ཁོང་གིས་མུ་མཐུད་གསུང་དོན་དུ་སྐབས་དེ་དུས་ཁོང་བྱང་འབྲས་ལྗོངས་ཀྱི་ཐང་གུག་ཞེས་པའི་འབྲོག་པའི་ས་ཁུལ་ཞིག་ཏུ་གནས་སྡོད་བྱེད་བཞིན་ཡོད་པ་དང་ཁོང་དང་ཁུལ་དེར་གནས་སྡོད་བོད་མི་ཚང་འཛོམས་ཀྱིས་ཉིན་དེར་ཞོགས་པ་བསང་གསོལ་དང་ཁྱིམ་ཚང་ཞིག་གི་ནང་བོད་མི་ཚང་མ་མཉམ་འཛོམས་ངང་གསར་འགྱུར་བརྒྱུད་ལམ་ཞིག་གི་ཐོག་ཕོ་བྲང་དཀར་པོའི་ནང་གོང་ས་མཆོག་ལ་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་པའི་མཛད་སྒོ་ཐད་གཏོང་བརྒྱུད་མཇལ་རྒྱུ་བྱུང་ཡོད་པ་གསུང་གི་འདུག།
ནས་ད་དེ་ཉིན་འབུལ་གྱི་ཡོད་ཧ་གོ་ཡོད་ཙང་ང་ཚོ་ཐང་གུག་ལ་ཡོད་པའི་གི་ནི་ཅིག་བོད་རིགས་ཚང་མ་རྦད་དེ་ཞོགས་སྔ་པོ་ནས་ཡང་ཅིག་ལྷ་གསོལ་བྱས་དེ་འདྲས་བྱས་ཨེ་ནི་དགོང་དག་ད་རྩ་བའི་ད་དེང་སང་ནང་བཞིན་གློག་བརྙན་དེ་འདྲས་ད་མང་པོ་ལྟ་ཡ་ཡོད་མ་རེད་ཡིན་ན་དེ་དུས་སྐབས་སུ་ད་ཅིག་ཡང་དེ་དེ་ས་ཆ་ཁ་ཤས་ཅིག་ལ་དེ་འདྲས་ཡོད་རེད་ཨེ་འདི་འདྲས་ནང་ལ་འཛོམས་བྱས་ནི་ཨེ་ནི BBC རེད CNN རེད་དེ་འདྲས་ཅིག་ལ་ཐད་གཏོང་ཅིག་བསྟན་བྱས་ནི་ང་ཚོ་འདི་ཨེ་ཅིག་ཆ་ཚང་ལྟ་ཡ་རག། དེ་ལྟ་བ་ལ་བརྟེན་ནས་ཨེ་ནི་ད་ཅིག་ཨེ་འདི་ནང་ལ་དམིགས་བསལ་གྱི་གྲོས་ཚོགས་ཀྱི་རྟགས་མ་རེད་དེ་ཨེ་ནི་ཨ་རིའི་སྲིད་འཛིན་ཆིབས་བསྒྱུར་གནང་ཡ་རེད་ཨེ་ནི་བཀའ་སློབ་ད་རིམ་བཞིན་མང་པོ་ཅིག་གནང་ཡོད་པ་སོང་ཙང་ཨེ་ད་དེ་གཟེངས་རྟགས་དེ་ཆེ་ལོས་ག་རེ་མེད་ད་ཨ་རིའི་ངོས་ནས་གལ་ཆེ་ཆུང་ག་རེ་ཡིན་པ་དེ་འདྲས་ཀྱི་ཅིག་དེ་མཐོང་རྒྱུ་རག་པ་དང་ཨེ་འདི་འདྲས་སོ་སོའི་ཚོར་བ་དེ་ད་དགའ་ཚོར་ཆེན་པོ་རང་ཞིག་བྱུང་བྱས་ནི་ཞུ་ཡ་ཡིན། དེ་བཞིན་བོད་མི་བསོད་ནམས་སྟོབས་རྒྱལ་ལགས་ཀྱིས་གོང་ས་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་པའི་ཉིན་མོ་དེ་བོད་མི་ཚང་མས་དྲན་གསོ་བྱ་དགོས་པ་ཞིག་དང་ཁོང་རང་ཉིད་ནས་གོང་ས་མཆོག་ལ་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་པའི་སྐུ་པར་ཞིག་དྲན་རྟེན་གྱི་ཆེད་དུ་ཉར་ཚགས་བྱས་ནས་མ་འོངས་པར་བོད་དོན་བདེན་མཐའ་གསལ་སྐབས་སྐུ་པར་དེ་བོད་ལ་འཁྱེར་ཐུབ་པ་བྱེད་ཀྱི་ཡིན་ཞེས་གསུང་གི་འདུག་ད་ལྟ་བར་དུ་དེ་སྐུ་པར་དེ་ཉར་ཚགས་བྱས་ཡོད་འདི་མ་བརྗེད་པའི་དྲན་རྟེན་རང་བཞིན་འདི་མཇུག་མ་གལ་སྲིད་ང་ཚོ་བོད་རང་སྲིད་རང་སྐྱོང་བྱུང་བ་ཡིན་ན་སྐུ་པར་དེ་མཉམ་དུ་ཁྱེར་འགྲོ་ཡག་རེད་བོད་ལ་ཡར་ཁྱེར་འགྲོ་ཡག་གི་རེ་བ་རྒྱག་གི་ཡོད་རེད་མ་འོངས་པ་དེ་འདྲ་ཡོང་སྲིད་གི་རེད་བ་མ་ཡོང་དེ་ཡོང་གི་མ་རེད་བ་ག་དུས་ཡིན་ནའང་ཡོང་སྲིད་གི་རེད་ང་མེད་ནའང་ངའི་གཞུག་གུ་ལ་གཞོན་པ་ཚོས་ད་ག་ནང་བཞིན་གྱི་དྲན་རྟེན་ལ་ཁྱེར་འགྲོ་མདོག་ཁ་པོ་རེད་ཟེར་ང་རང་བསམ་བློ་བཞག་ནས་བསྡད་ཡོད་ཞུ་ཡག་ཡིན།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོར་རྒྱ་གར་ནང་སངས་རྒྱས་སྐུ་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་དྲན་སྐབས་བཱ་ན་རཱས་ཧིན་རྡུ་གཙུག་ལག་སློབ་གཉེར་ཁང་ནས ྋགོང་ས་མཆོག་ལ་ཆེ་བསྟོད་གསེར་གྱི་གཟེངས་རྟགས་ཐོག་མ་དེ་འབུལ་བཞེས་མཛད་ཡོད་པ་དང་དེ་ནས ྋགོང་ས་མཆོག་བཙན་བྱོལ་དུ་ཞབས་སོར་འཁོད་པ་ནས་བཟུང་ད་བར་འཛམ་གླིང་ནང་གི་རྒྱལ་ཁབ་ཁག་སུམ་ཅུ་སོ་གསུམ་ཙམ་ཞིག་ནས ྋགོང་ས་མཆོག་ལ་ཆེ་བསྟོད་གཟེངས་རྟགས། བརྒྱ་དང་ལྔ་བཅུ་ང་ལྔ་ལྷག་འབུལ་བཞེས་མཛད་ཡོད་པའི་ཁོངས་སུ་དཔེར་ན་ནོ་བེལ་ཞི་བདེའི་གཟེངས་རྟགས་ཨ་རིའི་གསེར་གྱི་རྟགས་མ་སོགས་ཡོད་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།

ད་དེ་ཚོ་གང་ག་ལོག་དེ་འདྲས་ཡོང་ཡག་དེ་ཚོ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་རེད་ཨན་དེ་ནས་ང་གཅིག་པོ་མ་རེད་བོད་ཕྲུག་ཁྱིམ་སྡེ་ནང་ལས་ཀ་བྱེད་མཁན་ཁྱིམ་ཚང་ཨ་མ་ལགས་དང་རྒན་ལགས་དང་ད་མ་བྱན་དང་ལས་ཀ་བྱེད་མཁན་མི་མང་པོ་ཤུགས་སྦྱོར་པ་འདི་ཚོ་གང་ག་ལོག་ཕྲུ་གུ་ཡག་ལྟ་རྟོག་བྱེད་མཁན་བྱས་ཙང་ང་ཚོ་གང་ག་ལོག་མཉམ་རུབ་ཐོག་ནས་ཨ་ནི་དཀའ་ལས་རྒྱབ་བྱས་ཨ་ནི་འབྲས་བུ་དེ་སྨིན་པ་རེད་བསམ་གྱི་རེད་བ།
དུས་རབས་ཉི་ཤུ་པའི་ལོ་རབས་སུམ་ཅུ་ཡི་ནང་སྙན་གྲགས་ཆེ་བའི་ཨ་མི་རི་ཀའི་བུད་མེད་རྩོམ་པ་པོ་ལྕམ Pearl S Buck ལགས་ནི་ནོ་བེལ་ཞི་བདེའི་གཟེངས་རྟགས་ཐོབ་མཁན་ཨ་མི་རི་ཀའི་བུད་མེད་ཐོག་མ་དེ་ཡིན་ཞིང་ཁོ་མོའི་མཚན་གནས་རྗེས་དྲན་གྱི་གཟེངས་རྟགས་འདི་ནི་བུད་མེད་དང་ཕྲུ་གུའི་རང་དབང་སྲུང་སྐྱོབ་དང་ཤེས་ཡོན་གོང་འཕེལ་སོགས་ཀྱི་ཐོག་ཕྱག་ལས་གནང་མཁན་འཛམ་གླིང་གི་བུད་མེད་དག་ལ་ཕུལ་སྲོལ་ཡོད་པ་བཞིན་སྐུའི་གཅུང་མོ་རྗེ་བཙུན་པད་མ་ལགས་ཀྱིས་ད་བར་བཙན་བྱོལ་གྱི་བོད་ཕྲུག་སྟོང་ཕྲག་མང་པོའི་ཤེས་ཡོན་གོང་མཐོར་དང་འབྲེལ་བའི་མཛད་རྗེས་ཁག་ལ་ཆེ་བསྟོད་སླད་འབུལ་གཏན་འཁེལ་བ་ཞིག་ཡིན་འདུག Randolph མཐོ་སློབ་ཀྱི་གཙོ་འཛིན་ལྕམ Sue Ott Rowlands ལགས་ཀྱིས། རྗེ་བཙུན་པད་མ་ལགས་སུ་གཟེངས་རྟགས་དེ་འབུལ་གཏན་འཁེལ་བ་འདི་ནི་ཁོང་ཚོའི་གཟི་བརྗིད་ཡིན་པ་གསུངས་འདུག་ཅིང་སྐུའི་གཅུང་མོ་རྗེ་བཙུན་པད་མ་ལགས་ནི་གཟེངས་རྟགས་དེ་བཞེས་མཁན་མི་སྣ་བདུན་པ་དེ་ཆགས་ཀྱི་ཡོད་པ་རེད།
རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་གྱིས་གཞོན་སྐྱེས་མང་པོ་གཅིག་སློབ་སྦྱོང་ཡག་པོ་ཞེ་དྲག་བྱུང་ཡོད་རེད་ད་སློབ་སྦྱོང་བྱས་པ་ཚོས་གཞོན་སྐྱེས་ཚོ་ཡར་ཕེབས་བྱས་ནས་རྩིས་ལེན་གནང་བྱས་ནས་ང་ཚོའི་སྐབས་ལ་དཀའ་ལས་རྒྱབ་ལས་ལྷག་ཅིག་ཁོང་ཚོ་སློབ་སྦྱོང་ཡོད་རེད་ངས་མ་ང་ཚོ་མཐུན་རྐྱེན་མེད་པ་དེ་དེ་རེད། ཁྱེད་ཚོ་མཐུན་རྐྱེན་ཡོད་རེད་དེ་འདྲའི་ཡོད་དུས་གང་དངོས་གནས་ལོ་གཞོན་པ་ཚོས་གང་ཡོང་ཡོང་ཅིག་གནང་བྱས་ནས་གང་ལྟར་ང་ཚོའི་དམིགས་ཡུལ་དུ་མ་འོངས་པ་སྒྲུབ་ཐུབ་པ་ཅིག་ཕྱག་ལས་གནང་དགོས་རེད་བསམ་པས།
སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ལོར་བོད་ཀྱི་རྒྱལ་ས་ལྷ་སར་འཁྲུངས་ཤིང་ཆུང་དུས་རྒྱ་གར་ནང་སློབ་གཉེར་གནང་སྟེ་རིམ་པས་དབྱིན་ཡུལ་དང་སུད་སི་སོགས་ནང་ཆེད་ཕེབས་ཀྱིས་སློབ་གཉེར་གནང་བའི་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལོར་རྒྱ་གར་ལ་ཕྱིར་ཕེབས་ཀྱིས། བོད་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་འགན་འཛིན་གྱི་ཐུགས་འགན་བཞེས་འདུག་པ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར་བཀའ་ཟུར་རྗེ་བཙུན་པད་མ་ལགས་ཀྱི་སྣེ་ཁྲིད་འོག་བོད་ནང་དངོས་དོན་རྟོག་ཞིབ་ཀྱི་གཟིགས་སྐོར་སྐུ་ཚབ་ཐེངས་གསུམ་པ་དེ་ཕེབས་འདུག་ཅིང་དེ་སྔ་བཙན་བྱོལ་བོད་གཞུང་གི་ཤེས་རིག་བཀའ་བློན་གྱི་ཐུགས་འགན་ཡང་བཞེས་མྱོང་ཡོད་འདུག་གཞན་ཡང་བཀའ་ཟུར་རྗེ་བཙུན་པད་མ་ལགས་ཀྱིས་ད་བར་རྒྱལ་སྤྱིའི་གཟེངས་རྟགས་མང་དག་ཅིག་བཞེས་མྱོང་འདུག་པའི་ཁྲོད་སུའེ་ཌེན་གྱི་ཕྲུ་གུའི་རང་དབང་དང་འབྲེལ་བའི་གྲགས་ཆེ་བའི་གཟེངས་རྟགས་དང་བུད་མེད་ནུས་སྟོབས་གོང་འཕེལ་དང་འབྲེལ་བའི་གཟེངས་རྟགས་དེ་བཞིན་རྒྱ་གར་གཞུང་གི་བུད་མེད་ནུས་སྟོབས་གོང་འཕེལ་དང་འབྲེལ་བའི་གཟེངས་རྟགས། ནཱ་རི་ཤཱཀ་ཏི་པུ་རུས་ཀཱར་སོགས་བཞེས་མྱོང་ཡོད་འདུག། དེ་སྔ་བོད་ཁྱིམ་སློབ་གྲྭར་འགྲིམས་མྱོང་མཁན་ཀུན་བཟང་ཚེ་དཔལ་ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཡོང་ནས་རྒྱ་གར་ནང་མཐོ་སློབ་ཐོན་ཏེ་ད་ལྟའི་ཆར་ལྡི་ལིར་རྟེན་གཞི་བྱས་པའི་ན་གཞོན་ནུས་པའི་ལས་གཞི་ཡི་འགན་འཛིན་གྱི་ལས་ཁུར་ཞུ་མུས་ཡིན་འདུག།
གི་ཨ་མ་ལགས་ཀྱི་དགོངས་གཞི་དེ་འདྲས་ཀྱིས་གཅིག་ང་ཚོ་སོ་སོ་གཅིག་མི་ཚེ་ནང་ལ་ལྷ་དང་དང་བྱོན་དང་སྤྱི་ཚོགས་ལ་ཚུར་ཕན་པ་འགྲུབ་ཡ་དེ་འདྲས་ཀྱི་བསམ་བློ་ཁོ་རང་གི་མི་ཡག་པོ་གཅིག་བསྐྲུན་ཐུབ་དེ་ཨ་མ་ལགས་རང་གི་ད་བཀའ་དྲིན་རང་ཡིན་བསམ་ནས་དག་པ་དྲན་གྱི་འདུག།

ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། དཔལ་ས་སྐྱ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་བལ་ཡུལ་གྱི་ཇོ་ལ་ཁེལ་བསམ་འགྲུབ་གླིང་བོད་མིའི་གཞིས་ཆགས་ལ་ཆེད་ཕེབས་གནང་སྟེ་གཞིས་ཁོངས་ཀྱི་བོད་མི་བགྲེས་སོང་རྣམས་ལ་མཇལ་ཁ་བསྩལ་གནང་མཛད་པ་དང་མང་ཚོགས་ལ་བཟང་སྤྱོད་དང་བྱམས་བརྩེའི་སྐོར་བཀའ་སློབ་སྩལ་གནང་བ་དང། ཡང། ཡང་ལེ་ཤོད་ལ། དཔལ་ས་སྐྱ་ཁྲ་རིགས་བཤད་གྲྭ་བརྩེ་ཆེན་ཐུབ་བསྟན་ཆོས་ཀྱི་དགའ་ཚལ་དབུ་འབྱེད་རབ་གནས་མཛད་པ་སོགས་ཀྱི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་འབྲེལ་ཡོད་མི་སྣར་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་པ་བཞིན་ཁེ་ས་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་སྟེ་རེས་གཟའ་མིག་དམར་ཉིན་བལ་ཡུལ་ནང་གི་ཇོ་ལ་ཁེལ་བསམ་འགྲུབ་གླིང་གཞིས་ཆགས་ལ་ཆིབས་བསྒྱུར་གནང་ནས་གཞིས་ཁོངས་ཀྱི་བོད་མི་བགྲེས་སོང་རྣམས་གཙོ་བོར་གྱུར་བའི་དད་ལྡན་མི་མང་ཡོངས་ལ་བཟང་སྤྱོད་དང་བྱམས་བརྩེའི་སྐོར་བཀའ་སློབ་གནང་འདུག་དེ་ཡང་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་འདས་པའི་བདུན་ཕྲག་ཁ་ཤས་རིང་ནས་བཟུང།

གྱི་མཛད་སྒོ་དེ་ཆ་ཚང་ཞིག་བསྒྲུབ་རྗེས་རྗེས་སུ་ནི་ང་ཚོ་དེ་ཡར་བསམ་འགྲུབ་གླིང་ཁྱུག་ཅིག་ཕེབས་ཀྱི་དེ་འདྲའི་ཐུགས་མོས་ཟབ་པོ་བཟང་པོ་ཞིག་ཐོབ་བྱུང། ཐོབ་པ་དེ་ཡང་དམིགས་བསལ་གྱི་ད་ལྟ་ང་ཚོའི་གི་བསམ་འགྲུབ་གླིང་ལ་གཞིས་མི་རྒན་པ་མང་པོ་ཡོད་པའི་དབང་དུ་བཏང་ནས་ནི་ང་ཚོ་འདིར་ཕེབས་པ་རེད་ང་ཚོ་ད་ལྟ་གཞིས་ཆགས་ལ་དཔེ་མཚོན་པ་ཡིན་ན་དགུང་ལོ་བགྲེས་པ་ཞེ་དྲག་མང་པོ་ཡོད་རེད་ད་ལྟ་ཡོད་པའི་གི་གཞིས་མིའི་ནང་ནས་བརྒྱ་ཆ་བརྒྱད་ཅུ་ལྷག་ཞིག་གི་ཡང་གཞིས་མི་དགུང་ལོ་རྒན་པ་ཡན་ཆད་ཆགས་བསྡད་ཡོད་རེད་དེ་ཡིན་དུས་གསོལ་བ་ཇི་ལྟར་གསོལ་བ་བཏབ་པ་ནང་བཞིན་གྱི་ཞལ་བཞེས་བཟང་པོ་ཞིག་ཐོབ་བྱུང་ཐོབ་པ་ནང་བཞིན་གྱི་དེ་རིང་རིན་པོ་ཆེ་མཆོག་འདི་རུ་ཕེབས་བྱས་ཕེབས་ནས་ནི་ད་ལྟ་བྱམས་བརྩེ་དང་སྙིང་རྗེ་དེའི་ཐོག་ལ་ཡང་བཀའ་སློབ་ཐུང་ཐུང་ཞིག་གནང་བྱུང།

ཐུགས་བསམ་བཞེས་བྱས་ཨ་ནི་རིན་པོ་ཆེ་མཆོག་གིས་འདུག། ང་ཚོ་ལ་ཡང་འདུག་ཞལ་བཞེས་བཟང་པོ་ཞིག་ཐོབ་བྱུང། ཐོབ་པ་ནང་བཞིན་དེ་རིང་ཨ་ནི་དགུང་ལོ་རྒན་པ་ལོ་བརྒྱད་ཅུའི་ཡན་དེ་ཆ་ཚང་གཅིག་ལ་ཡང་ཨ་ནི་རིན་པོ་ཆེ་གིས་མཇལ་ཁ་གནང་སོང་ལ་ད་ང་ཚོ་ད་ལྟ་དེ་ས་གནས་ཀྱི་ལས་ཁུངས་དེ་ཡང་ས་ཡོམ་རྗེས་ལ་བཟོས་པ་ཡིན་དུས་སྐབས་སུ་ད་དེ་ཡང་རབ་གནས་བྱས་གནང་བྱུང་ཞུ་ཡས་ཡིན། ཡང་ད་ལྟ་ཇོ་ལ་ཁེལ་བོད་མིའི་གཞིས་ཆགས་ཀྱི་གཞིས་འགོ་བློ་གྲོས་བཟང་པོ་ལགས་ཀྱིས་གསུངས་པ་བཞིན་དུ་རེས་གཟའ་ཉི་མའི་ཉིན་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་བལ་ཡུལ་གྱི་གནས་མཆོག། ཡང་ལེ་ཤོད་ལ་དཔལ་ས་སྐྱ་ཁྲ་རིགས་བཤད་གྲྭ་བརྩེ་ཆེན་ཐུབ་བསྟན་ཆོས་ཀྱི་དགའ་ཚལ། དབུ་འབྱེད་རབ་གནས་མཛད་རྒྱུར་ཆིབས་བསྒྱུར་བསྐྱངས་སྐབས་བོད་བརྒྱུད་ནང་བསྟན་གྱི་སྲོལ་རྒྱུན་དང་བལ་ཡུལ་གྱི་ཡུལ་སྲོལ་བཞིན་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་པ་དང། དེ་ནས་ས་སྐྱ་གོང་མ་རིན་པོ་ཆེ་མཆོག་གིས་ཞལ་འདོན་སོགས་གསུང་འདོན་གནང་སྟེ་བཤད་གྲྭ་འདི

དེ་ནས་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་བཤད་གྲྭའི་འདུ་ཁང་གི་བཞུགས་ཁྲིར་འཁོད་པ་དང། བླ་སྤྲུལ་དགེ་འདུན་པ་རྣམས་བཞུགས་གྲལ་དུ་བཀོད་པའི་མཚམས་སུ་དགེ་འདུན་པ་རྣམས་ཀྱིས་མཚན་ཉིད་རྩོད་གནང་བ་སྤྱན་འབུལ་ཞུས་འདུག། ཡང་ས་སྐྱ་གོང་མ་རིན་པོ་ཆེ་མཆོག་གིས་རེས་གཟའ་ཉི་མའི་ཉིན་བལ་ཡུལ་གྱི་གནས་མཆོག་མཆོད་རྟེན་བྱ་རུང་ཁ་ཤོར་གྱི་ཉེ་འཁྲིས་སུ། འཛམ་གླིང་ཞི་བདེའི་ཆེད་སྤྱན་རས་གཟིགས་རྒྱལ་བ་རྒྱ་མཚོའི་བཀའ་དབང་ཆེན་མོ་སྩལ་གནང་མཛད་སྐབས་སེར་སྐྱ་མི་མང་སྟོང་ཚོ་མང་པོ་ཆེད་བཅར་ཞུས་པ་མ་ཟད་བཀའ་དབང་དེ་བཞིན Zoom སྤྱི་ཚོགས་དྲ་རྒྱ་བརྒྱུད་ནས་བལ་ཡུལ་ནང་ཙམ་མ་ཡིན་པར་ཨ་མི་རི་ཀ་དང་ཡུ་རོབ། ཝེཏ་ནམ་གཙོས་པའི་ཨེ་ཤི་ཡའི་རྒྱལ་ཁབ་ཁག་ནང་གི་དད་ལྡན་ཆོས་ཞུ་བ་རྣམས་ཀྱི་ཆེད་ཐད་ཀར་རྒྱང་སྲིང་ཞུས་པ་དང་ཡང་བལ་པོའི་སྐད་དང་དབྱིན་སྐད་སོགས་ནང་ཐད་ཀར་ཕབ་སྒྱུར་ཞུས་ནས་རྒྱང་སྲིང་ཞུས་འདུག་ཡང་རིན་པོ་ཆེ་མཆོག་གིས་དད་ལྡན་མང་ཚོགས་ལ་སྤྱན་རས་གཟིགས་ཀྱི་བཀའ་དབང་སྩལ་གནང་ཁག་ལེགས་གྲུབ་ཟིན་པའི་རྗེས་སུ་བོད་ཁ་བ་གངས་ཅན་པ་རྣམས་གཙོ་བོར་གྱུར་བའི་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་མང་རྣམས་དང་འཕགས་པ་སྤྱན་རས་གཟིགས་གཉིས་བར་དམིགས་བསལ་གྱི་འབྲེལ་བ་ཡོད་པ་དང། སྤྱན་རས་གཟིགས་ཀྱི་སྤྲུལ་པ་མང་པོ་བྱོན་ཡོད་པ་དང། རྒྱལ་མཆོག་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་ནི་སྤྱན་རས་གཟིགས་དངོས་ཡིན་པས་བོད་མི་དང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་མང་རྣམས་ལ་བཀའ་དྲིན་ཤིན་ཏུ་ཆེན་པོ་ཡིན་སྟབས། མགོན་པོ་གང་ཉིད་ཀྱིས་ཅི་གསུང་བཀའ་བཞིན་བསྒྲུབ་དགོས་པའི་ལམ་སྟོན་བཀའ་སློབ་སྩལ་གནང་མཛད་དོན་ལ།
སྔོན་རྒྱལ་བློན་བྱང་ཆུབ་སེམས་དཔའ་རྣམས་ཀྱིས་མཚོན་པའི་ཨེ་ནུ་ཆོས་བརྒྱུད་རིས་སུ་མ་ཆད་པའི་བླ་མ་སྐྱེས་བུ་བསམ་གྱིས་མི་ཁྱབ་པ་མང་པོ་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་འཕྲུལ་བྱོན་ཡོད་རེད། ཨེ་ནུ་ལྷག་པར་དུ་རྒྱལ་བ་སྐུ་འཕྲེང་རིམ་བྱོན། ཨེ་ནུ་ལྷག་པར་དུ་ད་ལྟ་རྒྱལ་བ་སྐུ་འཕྲེང་བཅུ་བཞི་པ། ཨེ་ནུ་འཕགས་པ་སྤྱན་རས་གཟིགས་དངོས། ད་ང་ཚོ་ལ་དཔེ་བཀའ་དྲིན་བསམ་གྱིས་མི་ཁྱབ་པ་ཡིན་པ་རེད། དུས་རྟག་ཏུ་རྒྱལ་བ་རིན་པོ་ཆེ་གི།

དེ་ནི་རྒྱ་ནག་གིས་བོད་པ་གཞོན་སྐྱེས་ཚོར་རྒྱ་མི་རིགས་ཀྱི་རྒྱལ་ཞེན་ལྟ་བ་སྐྱོན་པའི་བྱ་ཐབས་ཤིག་ཡིན་པ་ཆེད་མཁས་པས་ངོས་འཛིན་གནང་གི་ཡོད་པ་རེད། ཟླ་བ་བཅུ་པའི་ཚེས་བཅུ་གཅིག་ཉིན་ཀྲུང་གོའི་བོད་ལྗོངས་དྲ་བ་ཞེས་པར་གནས་ཚུལ་འཁོད་པ་ལྟར་ན། རྒྱ་ནག་གིས་བོད་ལྗོངས་སློབ་གྲྭ་ཆེན་མོ་ཟེར་བའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སློབ་མའི་དམག་སྦྱོང་སྙན་ཞུ་སྦྱོང་བརྡར་ཞེས་པ་ཞིག་བྱས་ཡོད་འདུག་ལ། གནས་ཚུལ་ནང་དུ་སློབ་མའི་དམག་སྦྱོང་དེ་ནི་རྣམ་གྲངས་མང་བ་དང་སྦྱོང་སྟངས་ཚད་དང་ལྡན་པ་ཞིག་ཡིན་པའི་སྐོར་དང། དམག་སྦྱོང་གི་སྐབས་དང་བསྟུན་ནས་རྒྱ་བོད་ཀྱི་སློབ་མ་ཚང་མ་མཉམ་བསྲེས་ཀྱིས་ཕན་ཚུན་རོགས་རམ་བྱས་ཏེ་གང་མགྱོགས་ཀྱིས་ཕྱོགས་གཅིག་ཏུ་བསྲེས་ནས་མི་རིགས་མཐུན་སྒྲིལ་གྱི་ལས་དོན་དེ་དམག་སྦྱོང་བརྒྱུད་ནས་ལག་ལེན་དུ་བསྟར་ཐུབ་པ་བྱ་དགོས་ལུགས་འཁོད་ཡོད་པ་རེད། དམག་སྦྱོང་བྱ་ཡུལ་གྱི་བོད་ལྗོངས་སློབ་གྲྭ་ཆེན་མོ་ཟེར་བ་དེ་ས་གནས་གང་དུ་ཡོད་པ་དང་སློབ་གྲྭ་དེའི་ངོ་བོ་བཅས་ཀྱི་སྐོར།

བོད་གི་སློབ་གྲྭ་ཟེར་ས་འཇོག་གི་ཡོད་མ་རེད་ད་དེ་ཁུག་དེ། ད་ནི་སློབ་མ་ཁ་ཤས་ཡོད་རྒྱུ་རེད་ཁ་ཤས་ཡོད་རྒྱུ་རེད་ད་མང་ཆེ་ཤོས་རྒྱ་རེད། འདི་སློབ་གྲྭ་འདི་འཛུགས་དགོས་རྒྱུ་མཚན་དེ་གང་གི་ཐོག་བརྩིགས་རེད་ད་བོད་ལྗོངས་རོགས་སྐྱོར་གི་དེ་བོད་ལྗོངས་རོགས་སྐྱོར་གི་དངུལ་གི་ནང་ནས་འདི་འགྲོ་སོང་བཏང་ནས་སློབ་གྲྭ་དེ་ཞན་ཡང་ཧྲན་ཞི་གི་ཞན་ཡང་ནང་བསྲེས་ད་ཡོད་རེད། གནས་ཚུལ་ནང་དུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ་གཙུག་ལག་ནས་མི་ལོ་དྲུག་ཅུ་འཁོར་བའི་གཏམ་བཤད་ཅིག་གི་ལུང་འདྲེན་པའི་ནང་དུ། གཞི་རྩའི་འོས་འགན་གྱིས་མི་སུ་ཞིག་གསོ་སྐྱོང་བྱེད་དགོས་པ་དང་ཇི་ལྟར་གསོ་སྐྱོང་བྱེད་དགོས་པ། ད་ག་ནང་བཞིན་སུ་ཞིག་གི་ཆེད་དུ་གསོ་སྐྱོང་བྱེད་དགོས་པ་བཅས་སྐོར་ལུང་འདྲེན་བྱས་ཡོད་འདུག་ལ། སྔོན་དུ་ཁ་བྲལ་ལ་ངོ་རྒོལ་དང་ཀྲུང་ཧྭ་མི་རིགས་གཅིག་ཏུ་ལྟ་བའི་འདུ་ཤེས་བཅས་རྣམས་བོད་རྒྱ་ནག་ཏུ་བསྒྱུར་བའི་བྱ་ཐབས་དེ་དམག་སྦྱོང་ལ་བརྟེན་ནས་མངོན་འགྱུར་ཡོང་ཐབས་ཀྱི་ལས་གཞིའི་རིགས་ཤིག་ཡིན་པ་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པ་རེད། ཨ་མེ་རི་ཀའི་བྷའི་ཏན་གཞུང་གིས་ཨ་རིའི་བཅོས་མའི་རིག་རྩལ། Nvidia། ཁེ་གཉེར་ལས་ཁང་ནས་འདོན་སྤེལ་བྱས་པའི་གློག་རྡུལ Chips ཞེས་པ་དེ་རྒྱ་ནག་གིས་དྲག་པོའི་ཐོག་བེད་སྤྱོད་མི་གཏོང་བའི་ཆེད་ཕྱིར་ཚོང་ཐོག་དམ་དྲག་གནང་རྒྱུའི་འཆར་གཞི་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་ཡང་ཨ་མི་རི་ཀའི་གཞུང་གི་ཆེས་མཐོའི་དཔོན་རིགས་རྣམས་ཀྱིས་རེས་གཟའ་ཟླ་བའི་དགོང་དྲོར་ཨ་མི་རི་ཀའི་ཚད་མཐོའི་བཅོས་མའི་རིག་རྩལ་གྱི་དངོས་ཟོག་ཁག་ཅིག་རྒྱ་ནག་ཙམ་མ་ཟད་ར་ཤི་ཡ་དང་ཨི་རན་བཅས་པའི་རྒྱལ་ཁབ་ཁག་ལའང་ཕྱིར་ཚོང་བྱེད་རྒྱུ་མིན་པའི་སྒྲིག་གཞིའི་སྐོར་གསར་འགོད་གསལ་བསྒྲགས་ཤིག་གནང་བ་དེའི་སྐབས་གསུངས་ཡོད་པ་རེད་འདུག། ཨ་མེ་རི་ཁའི་ཚོང་དོན་དྲུང་ཆེ་ལྕམ། Gina Raimondo། ཡིས་ད་ཐེངས་ཀྱི་ཨ་མེ་རི་ཁའི་གཞུང་གི་སྲིད་བྱུས་གསར་པ་དེས་སྔ་ལོ་ཕྱི་ཟླ་བཅུ་པའི་ནང་གསར་བཟོ་གནང་བའི་སྒྲིག་གཞི་དེའི་ནང་གི་སྐྱོན་གནད་ཁག་མེད་པ་བཟོས་གནང་བའི་སྐོར་དང། སྒྲིག་གཞི་དེ་ལོ་ལྟར་བསྐྱར་ཞིབ་གནང་རྒྱུ་ཡིན་པའི་སྐོར་གསུངས་འདུག་དེ་བཞིན་ལྕམ Raimondo མཆོག་གིས། ཨ་མེ་རི་ཁའི་གཞུང་གི་དམིགས་ཡུལ་ནི་རྒྱ་ནག་གོང་ཞུས་ཀྱི་ཚད་མཐོའི་གློག་རྡུལ་གྱི་འཕྲུལ་ཆས་དེ་དག་བེད་སྤྱོད་ཀྱིས་བཅོས་མའི་རིག་གསར་མ་རྙེད་པའི་བཟོ་བྱེད་དང། ཚད་མཐོའི་གློག་ཀླད་ཁག་དྲག་པོའི་ཐོག་བེད་སྤྱོད་མི་གཏོང་བའི་ཆེད་ཡིན་པ་ལས། རྒྱ་ནག་གི་དཔལ་འབྱོར་ཐོག་གནོད་ཚབས་གཏོང་རྒྱུའི་ཆེད་མིན་པའི་སྐོར་ནན་བརྗོད་གནང་ཡོད་པ་རེད་འདུག་ཨ་མི་རི་ཀ་དང་རྒྱ་ནག་ལོ་མང་རིང་འཕྲུལ་རིག་ཐོག་དམག་འཐབ་ཞིག་འབྱུང་བཞིན་ཡོད་པ་དང། སྔ་ལོ་ཕྱི་ཟླ་བཅུ་པའི་ནང་རྒྱ་ནག་ལ་ཚད་མཐོའི་འཕྲུལ་རིག་ཁག་ཅིག་ཕྱིར་ཚོང་ཐོག་དམ་དྲག་གནང་བ་ནས་བཟུང། སྟོབས་ཆེན་རྒྱལ་ཁབ་གཉིས་བར་གྱི་འཕྲུལ་རིག་གི་དམག་འཐབ་དེ་རྣོ་ངར་ཆེ་རུ་ཕྱིན་ཡོད་པ་རེད་འདུག། རྒྱ་ནག་ནང་ཟླ་བ་གཉིས་རིང་མི་དམངས་བཅིངས་འགྲོལ་དམག་མིའི་ནང་གི་མཐོ་རིམ་དམག་དཔོན་རིམ་པར་གར་སོང་ཆ་མེད་དུ་གྱུར་པའི་གནས་ཚུལ་ཁག་ཁ་གསལ་མེད་པར་གནད་དོན་དབྱེ་ཞིབ་པ་ཚོས་དོ་སྣང་དང་དོགས་གཞི་གནང་བཞིན་འདུག་སིང་ག་པུར་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་དབྱན་ཁྲང་ཡིས་ང་ཚོས་རྒྱ་ནག་ནང་མི་དམངས་བཅིངས་འགྲོལ་དམག་མི་གར་སོང་ཆ་མེད་དུ་གྱུར་པ་ཤེས་ཀྱི་ཡོད། འོན་ཀྱང་ག་རེ་བྱས་ནས་གར་ཡོད་ཤེས་རྟོགས་མེད་པར་གྱུར་ཡོད་པའི་རྒྱུ་མཚན་སུས་ཀྱང་ཤེས་རྟོགས་མེད་ཅེས་བརྗོད་འདུག་ཉེ་བའི་ཆར་རྒྱ་ནག་ནང་ཞི་ཅིན་ཕིང་གིས་གཙང་སེལ་ཞེས་པའི་མིང་ཚིག་འོག་རྒྱ་ནག་གི་དམག་དཔོན་དང་ས་གནས་འགོ་འཛིན་འགའ་ཤས་ལྐོག་ཟ་རུལ་སུངས་བྱས་པའི་ཉེས་འཛུགས་བྱས་ཏེ་ལས་གནས་ནས་གནས་དབྱུང་བཏང་བའི་གནས་ཚུལ་བྱུང་ཡོད་པ་དབྱེ་ཞིབ་པས་གསུངས་འདུག། གནས་ཚུལ་སྤེལ་བ་ལྟར་ན་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྲུའུ་དང་ཕྱི་དྲིལ་བློན་ཆེན་ཆིན་ཀང་དང་མེ་ཤུགས་འཕུར་མདའི་དམག་དཔུང་གི་འགན་འཁུར་བ་ལི་ཡུའུ་ཐའུ་བཅས་རྒྱ་ནག་གཞུང་གིས་རྟོག་ཞིབ་བྱེད་མུས་ཡིན་འདུག་དེ་ཡང་ལན་ཀྲན་རྒྱལ་སྤྱིའི་རྒྱ་ནག་དམག་ཇུས་ལྟེ་གནས་ཁང་གི་ཆེད་མཁས་པ་མི་ཡ་ནུའུ་ཝན་སི་གིས། རྒྱ་ནག་ནང་གཙང་སེལ་བྱེད་དགོས་པའི་ཚོགས་པ་གཙོ་བོ་གཉིས་ཡོད་པ་ནི་བཅིངས་འགྲོལ་དམག་མི་གི་མེ་ཤུགས་འཕུར་མདའི་དམག་དཔུང་དང་འཕྲུལ་ཆས་གོང་འཕེལ་སྡེ་ཚན་བཅས་རེད་འདུག། ད་དུང་ཁོང་གིས་ཚོགས་པ་དེ་གཉིས་ལ་རྒྱ་ནག་གཞུང་གིས་གཙང་སེལ་བྱ་རྒྱུའི་རྒྱུ་མཚན་ནི་ལྐོག་ཟ་རུལ་སུངས་དང་གསང་ཉུལ་གྱི་བྱ་སྤྱོད་དང་གསང་བ་ཕྱིར་བསྒྱུར་བྱས་པ་བྱ་སྤྱོད་བཅས་དཀྲོག་གཏམ་སྤེལ་བཞིན་ཡོད་པ་གསལ་སྟོན་གནང་འདུག་དེ་བཞིན United States Institute of Peace China Program འམ་ཨ་མི་རི་ཀའི་རྒྱ་ནག་ཞི་བདེ་ལྟེ་གནས་ཁང་གི་སློབ་སྟོན་པ་བགྲེས་པ་ཏན་ཀྲེང་ཡིས། ཞི་ཅིན་ཕིང་གིས་གཙང་སེལ་བྱེད་དགོས་དོན་ནི་བེ་ཅིན་བཅིངས་འགྲོལ་དམག་མིའི་མེ་ཤུགས་འཕུར་མདའི་དཔོན་རིགས་རྣམས་ཨ་མི་རི་ཀའི་ལྐོག་གཤོམ་འོག་ཚུད་པའམ། ཡང་ན། ཐེ་ཝན་དང་ནུབ་ཕྱོགས་སྲིད་གཞུང་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་བཅས་ཡིན་སྲིད་པ་རེད་ཅེས་འགྲེལ་བརྗོད་གནང་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་རྒྱ་ནག་གི་དྲག་པོའི་མཁའ་དམག་གནམ་གྲུས་ཨ་མི་རི་ཀའི་མཁའ་དམག་གནམ་གྲུའི་ཉེ་འགྲམ་སུ་ཉེན་ཚབས་ཆེ་བའི་འཕུར་སྐྱོད་ཐེངས་ཉིས་བརྒྱ་ཙམ་ཞིག་བྱས་པའི་སྐོར་ཨ་མེ་རི་ཁའི་གཞུང་གི་དཔོན་རིགས་ཤིག་གིས་རེས་གཟའ་མིག་དམར་ཉིན་གསུངས་འདུག་ཡིན་ནའང་ཨ་མེ་རི་ཁའི་དཔོན་རིགས་དེས་རྒྱ་ནག་གི་དྲག་པོའི་གནམ་གྲུ་འཕུར་སྐྱོད་བྱེད་བབ་མང་དག་དེ་ཉེན་ཚབས་དང། ཆེད་ལས་པ་མིན་པའི་ལས་དོན་བྱེད་བབ་ཡིན་པའི་སྐོར་གསལ་སྟོན་གནང་མེད་པ་རེད་འདུག། མིང་འདོན་གནང་འདོད་མེད་པའི་ཨ་མི་རི་ཀའི་དཔོན་རིགས་དེས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་རྒྱ་ནག་གི་དྲག་པོའི་དཔུང་དམག་གི་གནམ་གྲུས་ཨ་མི་རི་ཀའི་མཁའ་དམག་གི་གནམ་གྲུའི་ཉེ་འགྲམ་དུ་ཐེངས་བརྒྱ་དང་བརྒྱད་ཅུ་འཕུར་སྐྱོད་བྱེད་བབ་བྱས་ཡོད་པའི་སྐོར་དང། ཨ་མི་རི་ཀའི་མཐུན་ཕྱོགས་རྒྱལ་ཁབ་ཁག་གི་དམག་གྲུ་ཁག་དང་བརྩིས་ན་ཐེངས་སུམ་བརྒྱ་འཕུར་སྐྱོད་བྱས་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག། ཁ་ཉིན་རེས་གཟའ་ཟླ་བ་ཉིན་ཁེ་ན་ཌའི་གཞུང་གིས་རྒྱ་ནག་གི་དྲག་པོའི་དཔུང་དམག་གི་གནམ་གྲུ་ཞིག་གིས་ཁེ་ན་ཌའི་དྲག་པོའི་དཔུང་དམག་གི་གནམ་གྲུའི་མདུན་འཕུར་སྐྱོད་བྱས་པ་དེ་ནི་ཉེན་ཚབས་དང་ཐལ་ཆེའི་བྱ་སྤྱོད་ཞིག་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་ཡང་སྔ་ལོའི་ཕྱི་ཟླ་དྲུག་པའི་ནང་ཁེ་ན་ཌའི་དྲག་པོའི་དཔུང་དམག་གིས་བྱང་ཀོ་རི་ཡའི་རྒྱལ་སྤྱིའི་ཐོག་ནས་རྒྱལ་ཁབ་དེར་ཉེས་ཆད་བཀལ་བ་དེ་ལག་བསྟར་བྱེད་ཀྱི་ཡོད་མེད་མཁའ་ལམ་ཐོག་རྟོག་ཞིབ་བྱེད་སྐབས་རྒྱ་ནག་གི་མཁའ་དམག་གི་གནམ་གྲུས་ཁེ་ན་ཌའི་མཁའ་དམག་གནམ་གྲུ་རྗེས་འདེད་བྱས་ནས་ཁེ་ན་ཌའི་གནམ་གྲུ་དེ་རང་གི་ལམ་ཕྱོགས་ནས་ཁ་བསྒྱུར་བྱེད་དགོས་བྱུང་ཡོད་པ་རེད་འདུག།
བླ་ཏི་མིར་པུ་ཏིན་གྱི་འཚམས་གཟིགས་ཀྱི་སྐབས་དང་བསྟུན་སྙིང་གི་གྲོགས་པོ་ཞེས་ཞི་ཅིན་ཕིང་ལ་ཡུལ་གཉིས་ཀྱི་མཉམ་འབྲེལ་ལ་ཚད་མེད་པ་བསྟན་འདུག་རོའི་ཏེར་གསར་ལས་ཁང་གིས་ཕྱི་ཚེས་བཅུ་བདུན་ཉིན་པེ་ཅིན་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན། ཨུ་རུ་སུའི་སྲིད་འཛིན་བླ་ཏི་མིར་པུ་ཏིན་གཟའ་མིག་དམར་ཉིན་པེ་ཅིན་དུ་འབྱོར་བ་དང། སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་ཀྱིས་ཡུལ་གཉིས་བར་གྱི་ཡིད་ཆེས་དང་མཉམ་འབྲེལ་ཚད་མེད་པ་ཞིག་རྣམ་པ་དེ་སྟོན་རྒྱུར་དམིགས་སྒོར་བཟུང་ཡོད་ལ། བླ་ཏི་མིར་པུ་ཏིན་གྱི་ཕྱི་རྒྱལ་ཡུལ་གྲུའི་འཚམས་གཟིགས་དེ་བཞིན་ཧེག་ལ་རྟེན་གཞི་བྱས་པའི་རྒྱལ་སྤྱིའི་ཉེས་དོན་ཁྲིམས་ཁང་གིས་ད་ལོའི་ཟླ་བ་གསུམ་པའི་ནང། པུ་ཏིན་གྱི་འཛིན་བཟུང་བརྡ་ཁྱབ་བཏང་བའི་རྗེས་ཀྱི་ཕྱི་རྒྱལ་ཡུལ་ཁག་གི་འཚམས་གཟིགས་ཐེངས་གཉིས་པ་དེ་ཡིན་ཞིང། ཕུ་ཀྲིན་དང་ཁོང་གི་འཁོར་དང་བཅས་པ་གཟའ་མིག་དམར་ཉིན་པེ་ཅིན་རྒྱལ་སྤྱིའི་གནམ་ཐང་དུ་འབྱོར་དུས་རྒྱ་ནག་ནོར་སྲིད་ལྷན་ཁང་གི་བློན་ཆེན་ཝང་ཝུན་ཐའོ་ཡིས་ཕེབས་བསུ་བྱས་འདུག་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་དང་འབྲེལ་བའི་དུས་དྲན་གླེང་སྟེགས་སུ་མཉམ་ཞུགས་གནང་མཁན་འཛམ་གླིང་ཡུལ་གྲུ་ཁག་གི་དབུ་ཁྲིད་གྲས་སུ་ཕུ་ཀྲིན་ནི་སྐུ་མགྲོན་གཙོ་བོ་ཡིན་པ་དང། ཀུན་གྱིས་དོ་སྣང་བྱེད་ས་ཞིག་ཏུ་གྱུར་ཡོད་པ་བཞིན་མི་དམངས་ཚོགས་ཁང་ཆེ་མོར་གསོལ་ཚིགས་འདེགས་འབུལ་གྱི་སྐབས་སུ་ཞི་ཅིན་ཕིང་གིས་འཛུམ་མདངས་འོག་ཕུ་ཀྲིན་ལ་ལག་འཇུ་བྱས་པའི་སྣང་ཚུལ་ཤུགས་ཆེ་བསྟན་འདུག།
རྒྱ་ནག་གི་དངུལ་ཁང་ཁག་གིས་དངུལ་བུན་ཐོག་གསར་སྐྲུན་བྱས་པའི་བལ་ཡུལ་གྱི་གྲོང་ཁྱེར་པོག་རཱའི་ནང་གི་རྒྱལ་སྤྱིའི་གནམ་ཐང་གསར་པ་དེར་དཔལ་འབྱོར་གྱི་དཀའ་ངལ་ཙམ་མ་ཟད་རྒྱུན་རིང་དངུལ་བུན་སྤྲོད་འཇལ་མ་ཐུབ་པའི་དཀའ་ངལ་འཕྲད་རྒྱུ་ཡིན་པའི་སྐོར་རྒྱ་གར་གྱི

ཕྱི་ཚེས་བཅུ་བདུན་དང་ཕྱི་ཚེས་བཅོ་བརྒྱད་ཉིན་ཉིན་གཉིས་རིང་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་འཚོགས་བཞིན་ཡོད་པ་དང། སྐབས་དེར་འཛུགས་སྐྲུན་གྱི་ལས་གཞི་དེ་འཛམ་གླིང་ཐོག་དཔལ་འབྱོར་དང་ཡར་རྒྱས་འཛུགས་སྐྲུན་སོགས་ཀྱི་ཐོག་ཕན་ཐོགས་ཡོང་རྒྱུ་ཡིན་པའི་སྐོར་དྲིལ་བསྒྲགས་ཤུགས་ཆེ་བྱེད་རྒྱུ་ཡང། ད་བར་འཛུགས་སྐྲུན་གྱི་ལས་གཞི་ཁག་ལོ་ངོ་བཅུའི་རིང་དངོས་སུ་ལག་བསྟར་བྱེད་ཡུལ་གྱི་རྒྱལ་ཁབ་ཁག་ཅིག་གི་ནང་དངུལ་བུན་སྤྲོད་འཇལ་མ་ཐུབ་པའི་དཀའ་ངལ་ཤུགས་ཆེ་བཟོས་ཡོད་པ་དང། ཁོར་ཡུག་ལ་གནོད་སྐྱོན་དང་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་དང། སྲིད་དབང་སྒེར་གཅོད་ཀྱི་ལམ་ལུགས་དར་སྤེལ་སོགས་དཀའ་ངལ་དང་དཀའ་རྙོག་དུ་མ་ཞིག་བཟོས་དང་བཟོ་བཞིན་ཡོད་པ་རེད་འདུག། དེ་རིང་གི་ཆེད་བསྒྲིགས་ཀྱི་ལེ་ཚན་ནང། རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ལྷན་ཁང་གི་ཚོགས་མི། ལྕམ་སྐུ་རིན་ཆེན་ལྷ་མོ་ལགས་རྒྱ་གར་ལྷོ་ཕྱོགས་ཧུན་སུར་བོད་མིའི་གཞིས་ཆགས་སུ་གཟིགས་ཞིབ་དང། མཱན་གྷ་ལོར་གྲོང་ཁྱེར་ནང་བོད་རིགས་སློབ་མ་དང་ཐུག་འཕྲད་གནང་འདུག་པ་དེའི་ཐད། ཁོང་གི་མཉམ་ལྷན་བཅར་ཞུ་མཁན་ལྷོ་སྤྱི། འཇིགས་མེད་ཚུལ་ཁྲིམས་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་གཞུང་གི་གྲངས་ཉུང་མི་རིགས་ཀྱི་ཚོགས་མི། ལྕམ་སྐུ་རིན་ཆེན་ལྷ་མོ་ལགས་རྒྱ་གར་ལྷོ་ཕྱོགས་ཧུན་སུར་བོད་མིའི་གཞིས་ཆགས་སུ་ཕྱི་ཚེས་བཅུ་གསུམ་ཉིན་ཕེབས་ནས་མཛད་འཆར་ཁག་ཅིག་བསྐྱངས་འདུག་ལ། གྲོང་ཁྱེར་སྦེང་ལོར་ནང་དུ་འབྲེལ་ཡོད་རྒྱ་གར་གྱི་ལས་ཁུངས་ཁག་ཅིག་གི་དཔོན་རིགས་ལ་ཧུན་སུར་གཞིས་ཆགས་ནང་འགྲོ་ལམ་ཡར་རྒྱས་གཏོང་ཕྱོགས་སོགས་ཀྱི་ཐད་ལ་བཀའ་མོལ་གནང་འདུག་པ་དེའི་ཐད། ལྕམ་སྐུ་རིན་ཆེན་ལྷ་མོ་ལགས་དང་ལྷན་བཅར་ཞུ་མཁན་རྒྱ་གར་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་ནང་རྟེན་གཞི་བྱས་པའི་ལྷོ་སྤྱི་ལས་ཁུངས་ཀྱི་སྤྱི་ཁྱབ་པ་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་ཞིབ་གསལ་འགྲེལ་བརྗོད་འདི་ལྟར་གནང་བྱུང།
ད་ད་ལྟ་གཙོ་བོ་ད་ལྟ་ལྕམ་སྐུ་རིན་ཆེན་ལྷ་མོ་ལགས་རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ཀྱི་གང་ཟག་ཕི་ཀའི་ཚོགས་མི་ཡིན་པ་བྱས་ནང་པའི་ཚོགས་མི་ཡིན་པ་བྱས་འདི་ཡིན་ནུ་བ་ལ་ད་རིང་དེ་རིང་དེ་ལ་ཡང་བྱས་ཨ་ནེ་གཙོ་བོ་དེ་ད་ལྟ་དེ་ནི་པའི་ད་ལྟ་སྨད་རྒྱུད་གྲྭ་ཚང་གི་ཨ་ནེ་མཁན་རིན་པོ་ཆེ་གི་ད་ལྟ་ཁྲི་སྟོན་ལ་ཡང་ཨ་ནེ་ཁྲི་སྟོན་ཐེངས་བརྒྱ་དང་གསུམ་པ་རེད་ཤག་དེའི་མཛད་སྒོ་ལ་ཡང་འདུག་ཚིག་འབུལ་བསྐྱངས་གནང་གི་འདུག་ཨ་ནེ་འདིའི་ཞོར་ལ་ཡང། ཨ་ནེ་ད་ལྟ་ལྕམ་སྐུ་མཆོག་གིས་ཨ་ནེ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཕྱི་ཟླ་བཞི་བ་ནས་བྱས་ནས་ད་ད་ལྟ་བར་ལ་ཡ་ཚར་ཏིང་ངེ་ལ་ཡ་ཚར་གསུམ་ཞིག་ཆིབས་བསྒྱུར་གནང་བཞག་ང་དེ་ཆིབས་བསྒྱུར་ཚར་གཉིས་ལ་ཡ་དུ་ལྷན་བཅར་ཞུ་བའི་གོ་སྐབས་བྱུང་ཨ་འདི་སྐབས་ལས་མོ་རང་གི་ངོས་ནས་ད་ང་ཚོའི་བོད་པ་གཞིས་ཆགས་ཁོ་གནས་སྟངས་ཁ་ཁ་རེད་དེ་དེ་ནི་བོད་པ་གཞིས་ཆགས་ལྷོ་ཕྱོགས་ན་ཡོད་པ་དེ་གས་དེ་ནང་ལོགས་ལ་དགོན་སྡེ་ཁག་དང་གྲྭ་ཚང་ཁག་དེ་བ་ལ་ཡ་སྟབས་མི་འབོར་གྱི་ཆ་ནས་ཧི་མ་ལ་ཡའི་རི་རྒྱུད་ཀྱི་ཆ་ཚང་ལོ་སྟབས་དེ་རྣམས་ལ་ཡར་སླེབས་ཀྱི་ཡོད་འདུག་ག་ལ། ཁོ་ཚོའི་དེ་གའི་དེ་ལ་ཡ་ཨ་ནེ་ཅིག food grain བཟའ་ཆས་ཀྱི་མཐུན་རྐྱེན་དང་ཨ་ནེ་ཅིག་འཛིན་ཁང་གི་མཐུན་རྐྱེན་དེ་འདྲའི་ཐོག་ལ་ཡ་རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ཀྱི་བརྒྱུད་ལམ་འདི་ནས་ཨ་ནེ་ཅིག་རོགས་ཐོབ་པ་དང་རོགས་དངུལ་ཐོབ་ཤེས་ཡོད་མེད་ཀྱི་ཐོག་ལ་ཡང་མོ་རང་གི་ཞེ་དྲག་གི་ཨ་ནེ་གང་དང་ཐུགས་ཁུར་བཞེས་གནང་གི་འདུག་དེ་ཡིན་པ་ཡིན་ཙང་ཨ་ད་ན་དཔེར་ན་དེ། སྨད་རྒྱུད་གྲྭ་ཚང་ལ་དུས་ཆེན་ཆིབས་བསྒྱུར་གནང་བ་རེད་དེ། དེ་ལ་ཡང་ད་ལྟ་སྨད་རྒྱུད་གྲྭ་ཚང་གི་ནང་ལོགས་ལ་ཡང་ཨ་ནེ་གཅིག་གི་ཁེ་སང་ཏོག་དབྱིབས་ནད་ཡམས་འདིའི་སྐབས་ལ་ཡང། དགེ་འདུན་པ་སྐུ་བགྲེས་པ་མང་པོ་གཅིག་ཨ་ནེ་ད་ག་ད་ཤག་རང་ལ་ཡང་བཞུགས་བྱས་ནས་ཕྱི་ལོགས་ཕེབས་ཆོག་གི་མེད་པ་ཡིན་ཙང། ཕྱི་ལོགས་ལ་ཕེབས་པ་བཅས་ཞབས་སྐོར་དུ་ཕེབས་བ་ཡིན་ནའང་ཡང་ཕེབས་ལམ་འདི་བདེ་པོ་མེད་པ་ཡིན་ཙང། དེ་ལ་ཡང་ཅིག་གིས་ད་ལྟ། གཅིག་གཉིས་ཀྱིས་ད་ལྟ་ན་ཚ་ཞུ་དགོས་པས། དེ་འདྲའི་གིས་ད་ག་ད་དེ་འདྲའི་ན་ཚ་མང་པོ་གཅིག། ནད་གཞི་འདི་འདྲའི་ཕོག་ཕྱིན་ནས་གནས་ཚུལ་འདི་འདྲའི་བྱུང་མོད་ཅིག་དེ་བཟང་འདུག་ཟེར་ནས། དེའི་སྔོན་ལ་ཡང་ཨ་ནི་ད་ལྟ་ལྕམ་སྐུ་མཆོག་ལ་སྙན་སེང་ཞུས་བཞག་ད་ཕ་གིའི་ནང་ལོགས་ལ་བལྟས་ན་སྐོར་ལམ་ཨ་ནི་འདི་དང་འབྲེལ་བ་ཡོད་པའི་གིས་ད་ལྟ Rural Development and Panchayat Raj ལབ་བྱས་པས་དེའི་གིས་ཨ་ནི་ཅིག་ལྷན་ཁང་དེའི་གིས་བརྒྱུད་བྱས་ནས་ང་ཚོས་ད་ལྟ་ཨ་ནི་ཧོན་སུར་རབ་རྒྱས་གླིང་གཞིས་ཆགས་ནང་ནས་ཡང

དེ་གའི་ད་ལྟ་ཁེ་སང་མང་དུ་ཕྱིན་བཀའ་འཁྲོལ་ཐོབ་ཡོད་པ་དེའི་ཐོག་ལ་ཡང་ལྕམ་སྐུ་མཆོག་གིས་བོན་ལེན་མང་དུ་ཕྱིན་མཐུན་འགྱུར་གནང་བཞག་ཡོད་པ་ཕྱག་རོགས་གནང་ཡོད་པ།
དེ་བཞིན་ལྕམ་སྐུ་རིན་ཆེན་ལྷ་མོ་ལགས་ཀྱིས་མེང་ལོར་གྲོང་ཁྱེར་ནང་བོད་རིགས་སྨན་ཞབས་པ་སློབ་མ་ལྟེ་བའི་བོད་རིགས་སློབ་མ་རྣམས་དང་ཐུག་འཕྲད་གནང་འདུག་ལ། ཁོང་ནི་ད་ལན་ཙམ་མིན་པར་རྒྱུན་དུ་བོད་དོན་དང་དམིགས་བསལ་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་དགོན་སྡེ་ཁག་གི་ཐོག་ཐུགས་ཁུར་ཆེ་བཞེས་གནང་མཁན་ཞིག་ཡིན་འདུག།

བོད་པའི་སློབ་ཕྲུག་ཚོ་ལ་ཡང་དེ་གའི་མཇལ་འཕྲད་གནང་ཡས་ཀྱི་ཨ་ནེ་ལྕམ་སྐུ་མཆོག་ཞེ་དྲག་གིས་དེའི་ཐུགས་རེ་གནང་གི་འདུག་དེ་ཡིན་ཙང་ཨ་ནེ་ང་ཚོ་ས་གནས་ཁག་ལ་ཕེབས་ཀྱི་ཡོད་དུས་ཀ་ལ་ད་དེང་སྔོན་ལ་མོན་གྷོཌ་དང་ད་ག་ནང་བཞིན་གྱིས་སྦེ་ལ་ཀུབ་པེ་དང། ཨ་ནེ་སེ་ར་གིས་ད་ལྟ་ཕ་གིའི་མངའ་རིས་ཁམས་ཚན་དང་དེ་གས་ཀྱི་ཡང་ལས་འཆར་མང་པོ་ཅིག་བཀྲ་ཤིས་ལྷུན་པོའི་གའི་ལས་འཆར་དེ་ནང་ལ་ཚུད་ཡོད་པ་རྫོང་དཀར་ཆོས་སྡེའི་གའི་ལས་འཆར་དེ་ནང་ཚུད་ཡོད་པ་ཞེ་དྲག་གིས་ཐུགས་ཁུར་བཞེས་གནང་གི་འདུག་འདི་ཡིན་པ་ཡིན་ཙང་ད་དེང་ལྕམ་སྐུ་མཆོག་རྩ་བའི་ད་ལྟ་ལས་དོན་འདི་ག་ལ་ཡང་འདི་ཕེབས་པ་རེད་དེ་འདིའི་ཞོར་ལ་ཡང་གལ་ཆེན་པོ་རྩིས་བྱས་ནས་ཁེ་སང་གཟའ་པ་སངས་ཀྱི་སྔ་དྲོ་ཆུ་ཚོད་ལྔ་པ་ལ་ཡང་ལྡི་ལི་ནས་འདུག་ཟེར་ནས་ཆེད་ཐོན་གནང་བྱས་ནས། གནམ་ཐང་ལ་ཡང་ཆུ་ཚོད་བཅུ་གཅིག་ལ་འབྱོར་གནང་བ་རེད་དེ་སྦེང་ལོར་གནམ་ཐང་ལ་གནམ་ཐང་ནས་ཁ་ཐུག་ཁོ་རང་གྲངས་ཉུང་མི་རིགས་ཀྱི་ད་ལྟ་ལྷན་ཚོགས་ཀྱི་ཀ་ན་ཀྲ་ཀ་མངའ་གཞུང་གི་གྲངས་ཉུང་མི་རིགས་ཀྱི་ལྷན་ཚོགས་ལ་ཡང་ཁ་ཐུག་ཚོགས་འདུ་ལ་ཕེབས། དེ་ཡང་ཆུ་ཚོད་གཉིས་ནས་གསུམ་བཞིའི་ཚོགས་འདུ་ལ་མཉམ་ཞུགས་གནང། ཨང་དེའི་མ་ཡིན་པའི་གནད་དོན་འདི་གའི་ཆ་ཚང་ཅིག་གསན་ཞིབ་གནང། ཨང་དེ་ནས། Karnataka མངའ་གཞུང་གིས་ཡང་ཕི་ཡ་ད་ལྟ་ལས་ཁུངས་ཁག Minority Welfare Department ལ་ནི་འདི་གས་ཀྱིས་ཡང་དེ་གའི་དྲུང་ཆེ་དང་དེ་གས་བྱས་ནས་ད་ང་ཚོའི་གནས་ཚུལ་དེ་གིས་ད་ག་དུས་སེལ་གི་རེད་བས་སེ་ད་ཟླ་བ་འདི་ག་ཙམ་ཐལ་སོང་ལོ་གཅིག་ལྷག་ཙམ་ཐལ་སོང་ཟེར་ནས་ཞབས་བསྐུལ་ཞུས་པའི་སྐབས་དེ་ལ་ད་ཁོང་ཚོའི་གས་ཡང་གཅིག་རིགས་གཅིག་ད་འཛིན་སྐྱོང་གི་གཅིག་གིས་དེ་གས་དུས་ཚོད་དུས་ཡུན་ག་ཚད་འགོར་གི་ཡོད་མེད་དེ་ངས་ཞིབ་ཕྲ་ཞུ་མ་དགོས་པ་ང་རང་ཚོ་མཁྱེན་གྱི་རེད་བ། ལགས་རེད་ལགས་རེད། དེའི་འདུག་པར་ཁོ་རང་ཚོས་ད་ཡང་འདི་གཅིག་མི་འདུག་འདི་གཅིག་ཚང་མི་འདུག་ཕ་གི་གཅིག་དགོས་ཤག་ལ་ཡ་གི་ཡ་ཞུ་ལམ་མ་དེ་ཡ་སུ་ཚོད་ཀྱི་དེ་འདྲའི་ཧ་ལམ་གཅིག་ཁོ་ཚོའི་དང་ན་གནས་སྟངས་དེ་འདྲ་བྱུང་བཞག་ནི། ང་ཚོ་ལམ་སང་དེའི་གཅིག་ལམ་སང་ངོས་ལེན་ཞུ་དགོས་ལ་ཡ་གི་ད་སྤྱིར་བཏང་ནི་ཀར་ན་ཊ་ཀ་དེ་ལ་ཡ་ཨ་ནི་རྫོང་སུམ་ཅུ་སོ་དང་སུམ་ཅུ་སོ་གཅིག་ཙམ་ཡོད་རེད་དེ་ཡིན་དུས་ཀ་ལ་མི་འབོར་ཞེ་དྲག་ཆེན་པོ་རེད་དེའི་ནང་ནས་ཨ་ནི་བོད་པའི་གཞིས་ཆགས་ལྔ་རྒྱ་ག་ད་ལྟ་དེའི་ཀར་ན་ཊ་ཀ་མངའ་གཞུང་གི་རྫོང་གསུམ་ནང་ལ་ཡོད་རེད་ཨ་ནི་དེ་ནས་འདིའི་སྒང་ལ་ཡང་དག་ད་ལྟ་གཞིས་ཆགས་ཁག་ནང་ལ་དགོན་སྡེ་ཁག་ཚད་ལ་ཡང་ཧི་མ་ལ་ཡ་གི་ད་ལྟ་མི་རིགས་འདི་གའི་དེ་ཆ་ཚང་གཅིག་ཨ་སློབ་གཉེར་ད་གནང་དང་གནང་བཞིན་པ་རེད་དེ་ལོ་གཅིག་གཉིས་མ་རེད་ལོ་སུམ་ཅུ་བཞི་བཅུ་ནས་སློབ་གཉེར་གནང་གི་ཡིན་དུས་ཀ་ལ་དེ་གའི་དེ་རང་བཞིན་གྱིས་ཁོ་རྒྱ་གར་མི་སེར་གྱི་ཁྱབ་ཁོངས་ཡིན་དུས་ཀ་ལ་ཐོབ་ཐང་དེ་གའི་དེ་ཞུ་ཆོག་གི་ཡོད་རེད་པ། ལགས་འོང་དེ་འདྲ་བྱེད་དུས་ཀ་ལ་ཨ་ནི་མོ་རང་མཉམ་དུ་དེ་རིང་ང་ཚོ་ལྷན་ཅག་ཏུ་ཞུ་ཡག་གི་གནས་སྟངས་འདི་ཨ་ནི་དཔལ་ལྡན་ནང་སྲིད་ལ་ཡག་སྙན་སེང་ཞུས་ཡོད་བྱས་ནས་ནང་སྲིད་ལས་ཁུངས་ནས་ཆད་ལྷག་འདི་གལ་ཆེན་པོ་རྩིས་བཞིན་ནི་མིང་གཅིག་བཅར་དགོས་གསུངས་པ་ཡིན་ས་ཨ་དུག་སྲིན་ལྕགས་འདི་འོད་ཞུ་སྤྲོད་ཡིན། ཡང་ལྕམ་སྐུ་རིན་ཆེན་ལྷ་མོ་ལགས་ཕྱི་ཚེས་བཅུ་གསུམ་ཉིན་སྦེང་ལོར་གྲོང་ཁྱེར་དུ་ཕེབས་འབྱོར་བྱུང་འབྲེལ་ཀར་ན་ཊ་ཀ་མངའ་སྡེའི་གྲངས་ཉུང་མི་རིགས་ཀྱི་ལས་ཁུངས་དང་དེ་བཞིན་མངའ་སྡེའི་འབྲེལ་ཡོད་འཛིན་སྐྱོང་ལས་ཁུངས་སོགས་སུ་ཕེབས་ནས་གཞིས་ཆགས་ཀྱི་བདེ་དོན་ཞུ་སྐུལ་གནང་ཡོད་ལུགས་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང། ལའོ། ད་དེ་རིང་ང་ཚོ་ཁ་སང་སྦེང་ལོར་ལ་འབྱོར་བ་ཡིན་ཙང་ཁ་སང་སྦེང་ལོར་ལ་ཡག་ད་ང་ཚོ་དེ་ཀར་ན་ཊ་ཀ་གི་མངའ་སྡེའི་རྒྱལ་ས་གོ་སྦེང་ལོར་ཆགས་ཀྱི་ཡོད་དུས་ཀ་ལ་དེ་ལ་ཡག་ད་ཅིག་ཀར་ན་ཊ་ཀ་གི་གྲངས་ཉུང་མི་རིགས་ཀྱི་ཚང་མ་ལྷན་ཚོགས་ཟེར་ན་རེད་ཚོགས་ཆུང་ཟེར་ན་རེད་དེ་གས་ཆ་ཚང་གོ་སྡུར་གནང་ཡ་དེ་གས་གནང་དེའི་རྗེས་ལ་ཨ་ནི་ཀར་ན་ཊ་ཀ་མངའ་གཞུང་གི་ཡང་འཛིན་སྐྱོང་གི་དེ་གས་དཔོན་རིགས་དེ་གས་དེ་བྱས་ཁོང་ཚོ་དེ་གས་ལ་ཡག་ད་ཟླ་བ་དྲུག་ཕྱིན་སོང་ལོ་གཅིག་ཧ་ལམ་འགྲོ་གི་འདུག་ད་ག་རེ་ཆགས་ཡོད་རེད་དགུ་རྒྱུ་ག་དུས་ཐེག་གི་རེད། ཨ་ནི་སྨན་དེ་རྗེས་ལ་སླེབས་ནད་པ་དེ་སྔོན་ལ་ཤི་བྱས་ན་ཏག་ཏག་བསྡད་ཀྱི་མི་འདུག་ཨ་ཟེར་དེ་འདྲའི་གནས་སྟངས་ང་ཚོ་ད་དེ་མྱོང་ན་ཡོང་ལེ་གི་བ་ལགས། དེར་ཚེ་ཐོག་ག་དེ་གས་དེ་ཆ་ཚང་ཅིག་སྙན་སེང་ཞུས་པ་ཡིན་ཨ་འདི་ནས་མདང་དགོང Bangalore ནས་ཧོན་སུར་རབ་རྒྱས་གླིང་ལ་ཡར་འདུག་ཟེར་ནས་ཨ་འདུག་ཕྱིར་ཐོན་གནང་བྱས་ནས་ཨ་དེ་རིང་མཚན་མདང་དགོང་མཚན་ལ་ཡར་དེ་ཧོན་སུར་ལ་འབྱོར་ཨ་དེ་རིང་ཞོགས་ཀས། ནས་ཡར་བྱས་ནས་དེ་རིང་ཉིན་གུང་ཟེར་དགོས་ད་ག་ལ་ཆུ་ཚོད་བཞི་པ་བར་དུ་ལ་ཡང་ཧོན་སུར་རབ་རྒྱས་གླིང་གི་ལས་འཆར་དེ་གི་ཆ་ཚང་ཅིག་དེར་ཡང་མཉམ་ཞུགས་གནང་ཨང་དེ་རིང་ཚུར་མེ་སོར་ལ་ཕེབས་ས་སང་ཉིན་ཞོགས་ཀས་མེ་སོར་ནས་མེང་ལོར་ལ་ཕེབས་གནང་ཡ་རེད་ཨ་ནི་མེང་ལོར་ལ་ད་ང་ཚོ་ད་འདི་ངས་ཞུས་པ་ནང་བཞིན་རེད་ད་རིམ་པས་རིམ་པས་ད་བོད་རིགས་གཞོན་སྐྱེས་ཁག་མང་པོ་ཅིག་སྔོན་མ་ང་ཚོ་ཅེ་ནའི་ལ་ཡ TSAM ཟེར་དུས་ཀ་སློབ་ཕྲུག་བརྒྱ་ཉིས་བརྒྱ་གི་སྐད་ཆ་རེད་པ་ལགས TSAM ཟེར་དུས་ཀ Tibetan Student of Madras བྱས་ནས་ད་ཕྱིས་སུ་ད་དེང་སང་ལྷོ་ཕྱོགས Chennai ལྟ་བུ་ཆ་བཞག་ན་ང་ཚོ་བོད་པའི་ཨ་ནི་གཞོན་སྐྱེས་ཀྱི་དེ་གའི་གྲངས་འབོར་དུ་ཞུ་ཉུང་དུ་ཕྱིན་ཤག་ཕལ་ཆེར་ལྔ་བཅུ་དེ་འདྲའི་ཅིག་གི་མཚམས་ལ་མ་ཤི་མེད་པ་བཟོ་འདྲ་ཞིག་འདུག་མི་ངེས་ད་ཡིན་ན་ཡང་ཡང་ད Mangalore ལ་ཡ་གི་ས་ཆ་དེ་ལ་ཡ་ཡང་ད་ལྟ་གཞོན་སྐྱེས་ཨ་ནི་སྨན་ཞབས་ཀྱི་སློབ་གཉེར་གནང་མཁན་དེའི་གྲངས་འབོར་དེ་ཟླ་ཉིན་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་སྤྱི་ཟླ་ལྔ་པ་དྲུག་པ་ལ་ང་ཅིག་བཅར་བ་ཡིན་ཏེ་དེ་དུས་ཕལ་ཆེར་བརྒྱ་མ་ཟིན་ཙམ་འདུག་ད་ལྟ་གོ་ཡག་ལ་ཕལ་ཆེར་བརྒྱ་ལས་ལྷག་ཙམ་ཡོད་གསུངས་འདུག། ཨ་ཇེ་ཐུ་ག་ལ་ཡ་ཁོ་རང་ཚོ་དཀའ་ངལ་ག་རེ་འདུག་དེའི་ཐོག་ལ་ཡ་ད་ལྟ་ཨ་ནི་ལྕམ་སྐུ་རིན་ཆེན་ལྷ་མོ་ལགས་ཀྱིས་ཨ་ནི་ལྷན་ཁང་གི་བརྒྱུད་ནས་ཡ་དེ་མཐུན་འགྱུར་རོགས་རམ་ཨ་ནི་ཅིག་ག་རེ་གནང་ཐུབ་ཡ་འདུག་མི་འདུག་རྗེས་འདེད་ཞུ་ཡ་གི་ལས་རིམ་ཅིག་གང་འབྲེལ་ཡོད་ཞུ་ཡ་ཡིན། འདི་ལོའི་ཕྱི་ཟླ་གཉིས་པའི་ནང་ལྕམ་སྐུ་རིན་ཆེན་ལྷ་མོ་ལགས་རྡ་རམ་ས་ལར་ཆེད་ཕེབས་ཀྱིས་སྤྱི་འཐུས་ལྷན་ཁང་དང་བཀའ་ཤག་བོད་ཀྱི་དཔེ་མཛོད་ཁང་སོགས་སུ་གཟིགས་ཞིབ་གནང་ཡོད་པ་རེད།

གསན་མཁན་རྣམ་པ་ལྷན་རྒྱས་ལགས་སྐུའི་ལྷག་དཀར་བཟང་བའི་འཚམས་འདྲི་ཞུས་པ་དང་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་ཉིད་སྒྲོན་ཞུ་བ་ཡིན། རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་གི་བིར་བོད་མིའི་གཞིས་ཆགས་ཀྱི་ལམ་བུ་ཞིག་ལ་དྭང་ཞབས་དམ་པ་སྐལ་བཟང་རྡོ་རྗེ་ལགས་ཀྱི་དྲན་རྟེན་ཆེད་གཞུང་འབྲེལ་སྒོ་ནས་སྐལ་བཟང་རྡོ་རྗེའི་ལམ་བུ་ཞེས་མིང་བཏགས་གནང་འདུག་དེ་ཡང་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་སུ་ཆགས་པའི་སྦིར་བོད་མིའི་གཞིས་ཆགས་ནས་ཡིན་པ་དྭང་ཞབས་སྐལ་བཟང་རྡོ་རྗེ་ལགས་ནི་ཕྱི་ལོ་ཉིས་སྟོང་གསུམ་ལོའི་སྤྱི་ཟླ་བཅུ་པའི་ནང་རྒྱ་གར་བྱང་ཕྱོགས་མངའ་སྡེ Jammu དང Kashmir ནང་གི་འཕགས་བོད་གཉིས་ཀྱི་ས་མཚམས་ཁུལ་ལ OP Rakshak ཞེས་པའི་རྒྱལ་སྲུང་གི་ལས་དོན་སྤེལ་སྐབས་འདས་གྲོངས་སུ་ཕེབས་འདུག། སྐབས་དེར་ཁོང་དགུང་གྲངས་ཉི་ཤུ་རྩ་གསུམ་ལ་ཕེབས་འདུག་ཚེ་འདས་ཁོང་གི་དྲན་རྟེན་ཆེད་བི་རི་བོད་མིའི་གཞིས་ཆགས་ནང་བསྐྱོད་སའི་ལམ་བུ་དེར་བོད་པའི་འཆར་འགོད་ལྡན་པའི་རྒྱལ་སྒོ་ཞིག་བཟོས་གནང་བ་འདིའི་ཐོག་རྒྱལ་ཁབ་ཆེད་ལུས་སྲོག་བློས་གཏོང་གནང་མཁན་དམག་མི་དཔའ་བོ་སྐལ་བཟང་རྡོ་རྗེ་ལགས་ཀྱི་རྒྱལ་སྒོའམ་དབྱིན་སྐད་ཐོག Shahid། Sepoy སྐལ་བཟང་རྡོ་རྗེ Road ཞེས་གཞུང་འབྲེལ་སྒོ་ནས་མིང་བཏགས་གནང་བ་མ་ཟད་ལམ་བུ་དེ་ཡང་འདི་ལོའི་སྤྱི་ཟླ་དགུ་པའི་ཚེས་གཉིས་ཉིན་ཏེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་དམངས་ལ་ཐུགས་བརྩེ་བ་ཆེན་པོའི་ངང་དང་ཕུགས་རྒྱང་རིང་པོའི་དགོངས་པ་ཆེ་བཞེས་མཛད་ནས་རང་དབང་མང་གཙོའི་ལམ་ལུགས་གསོལ་སྩལ་མཛད་པའི་དུས་ཆེན་ནམ་མང་གཙོའི་དུས་ཆེན་ཉིན་དང་བསྟུན་ནས་ཧི་མ་ཅལ་མངའ་སྡེའི་གཞུང་གི་སྒོ་ཕྱུགས་སེམས་ཅན་གསོ་སྐྱོང་དང། གྲོང་གསེབ་ཡར་རྒྱས་བློན་ཆེན་དེ་བཞིན་མངའ་སྡེའི་གྲོས་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཀི་ཤོ་རི་ལཱལ་མཆོག་གདན་ཞུ་གནང་བ་བཞིན་ཆེད་ཕེབས་གནང་སྟེ་རྒྱལ་སྒོ་དེ་དབུ་འབྱེད་གནང་འདུག། རྒྱལ་སྒོ་དེ་དབུ་འབྱེད་ཀྱི་མཛད་སྒོ་གྲུབ་མཚམས་སུ་བློན་ཆེན་མཆོག་གིས Himachal First ཞེས་པའི་མངའ་སྡེའི་བརྙན་འཕྲིན་ལས་ཁང་ལ་གསུང་དོན།

དྲན་གསོ་ཞུ་གི་ཡིན་ལ་ཁོང་གི་ཨ་མ་ཚང་བ་བུ་ཁྲིད་ལགས་ཀྱིས་འགྲོ་སོང་བཏང་གནང་སྟེ་དམ་པ་འདིའི་དྲན་རྟེན་ཆེད་ཀྱི་རྒྱལ་སྒོ་དེ་གསར་བཞེངས་ཞུས་པ་དང་དེར་ང་ཚོའི་བོད་པའི་སྤུན་གྲོགས་རྣམས་ཀྱིས་མཐུན་འགྱུར་རོགས་རམ་ཞུ་སྐོར་གསུངས་པ་མ་ཟད།
shahidon ki yaad mein watan pe mar mitne walon ka aakhri nishan hoga jo Tibbati samuday ke bhai chahenge གི་ཀ་ཡོ་ཅུན་ཀར་ཀྱོ། རྒྱལ་ཁབ་ཆེད་དུ་ལུས་སྲོག་བློས་གཏོང་གནང་མཁན་རྣམས་ཀྱི་བཀའ་དྲིན་རྗེས་དྲན། དུས་རྟག་ཏུ་ཞུ་རྒྱུ་དང་ཡང་བོད་པའི་སྤུན་གྲོགས་རྣམས་ཀྱིས་ལས་དོན་ག་འདྲ་ཞིག་སྤེལ་ཡང་དེ་དག་ལ་ཧི་མ་ཅལ་མངའ་སྡེའི་གཞུང་གིས་རྒྱབ་སྐྱོར་དང་མཐུན་འགྱུར་རོགས་རམ་མུ་མཐུད་ནས་གནང་རྒྱུའི་ཞལ་བཞེས་ཀྱང་གནང་འདུག་ཡང་དྭང་ཞབས་དམ་པ་སྐལ་བཟང་རྡོ་རྗེ་ལགས་ཀྱི་དྲན་རྟེན་ཆེད་ཀྱི་རྒྱལ་སྒོ་དབུ་འབྱེད་ཀྱི་མཛད་སྒོའི་ཐོག་སྦིར་རི་བོད་མིའི་གཞིས་འགོ་དང་ས་འཐུས་ལྷན་ཚོགས་ཀྱི་ཚོགས་མི་གཙོས་པའི་བོད་མི་དང་ས་གནས་རྒྱ་གར་གྱི་དཔོན་རིགས་མང་པོ་ཆེད་ཕེབས་གནང་འདུག་རྒྱལ་སྒོའི་དབུ་འབྱེད་མཛད་སྒོ་དེ་བཞིན

སྐལ་བཟང་རྡོ་རྗེ་ལགས་ཀྱི་དྲན་རྟེན་ཆེད་ཀྱི་རྒྱལ་སྒོ་གསར་བཞེངས་ལེགས་གྲུབ་ཟིན་ནས། དབུ་འབྱེད་མཛད་སྒོ་འཚོགས་གནང་སྐོར་སོགས་གནས་ཚུལ་རྒྱང་སྲིང་ཞུས་འདུག། ཡང་མངའ་སྡེའི་གྲོས་ཚོགས་འཐུས་མི་ཀི་ཤོ་རི་ལཱལ་མཆོག་འདིར་བོད་མིའི་གཞིས་ཆགས་ནང་ཕེབས་སྐབས་བོད་མི་རྣམས་ཀྱིས་རུ་སྟར་བསྒྲིགས་ནས་ཁོང་ལ་མཇལ་དར་ཧ་ཅང་མང་པོ་ཕུལ་ནས་སྣེ་ལེན་གཟབ་རྒྱས་ཞུས་འདུག། ཡང་རྒྱ་གར་ནང་ཡོད་པའི་བོད་པའི་དམག་སྒར་ཉི་ཤུ་རྩ་གཉིས་འམ Twenty Two ཞེས་པའི་ཁོངས་གཏོགས་ཀྱི་དམག་མི་སྐལ་བཟང་རྡོ་རྗེ་ལགས་དམ་པ་འདིའི་ཆེད་དྲན་རྟེན་ཞིག་བཞེངས་དགོས་པའི་དགོངས་ཚུལ་ཐོག་མ་བཏོན་གནང་མཁན་ནི་དྭང་ཞབས་ཟུར་པ་དང་རྒྱུན་རིང་ནས་སྐུ་སྲུང་གི་ཞབས་ཞུ་སྒྲུབ་བཞིན་པའི་ཆོས་འཕེལ་ལགས་ཡིན་སྟབས་འདིའི་བརྒྱུད་རིམ་སྐོར་ཁོང་གིས་གསུངས་དོན། ང་ཚོའི་ད་ལྟ་དྭང་ཟུར་སྐལ་བཟང་རྡོ་རྗེ་ལགས་ཉིས་སྟོང་གསུམ་ལ་ཡང་ད་ལྟ་ཀར་གྷིལ་ཁྱབ་ཁོངས་དང་པ་ཏཱ་ལིག་སེཀ་ཏར་ལ་ཡང་ཡ་གིར་ཁོ Duty ཡོད་པའི་སྐབས་སུ་ལ་འདས་གྲོངས་ཕྱིན་འགྱུར་གྱི་རེད།

ཕལ་ཆེར་ཉིས་སྟོང་ཉི་ཤུ་རྩ་གཉིས་པའི་ལོ་མཇུག་ཏུ་བ་ལ NOC ལབ་དགོས་རེད་པ No Objection Certificate ས་གནས་རྫོང་དཔོན་ངོས་ནས་རག་ནས་ཀང་རག་ནས་བྱས་ནས་ད་དེ་བཟོ་ཡ་གཏན་རག་འཁེལ་རེད་གཏན་འཁེལ་དུས་ད་ཅིག་ཕར་ཚུར་རྒྱུག་དུས་ཡ་ཚུར་རྒྱུག་དུས་ཡང་ལས་ཁུངས་ངོས་ནས་འགྲོ་སོང་བཏང་དགོས་ཡ་དང་དེ་འདྲའི་དཀའ་ངལ་ཏོག་ཙམ་ཡོད་རེད་པ་ཨ་ནི་ཐ་མ་དེ་ཁོ་རང་ད་ལྟ་ཨ་མ་ཡང་ང་འབྲེལ་བ་བྱུང་སོང་ཨ་མ་འབྲེལ་བ་བྱུང་ཡ་དེ་ང་ཁྱེད་དང་ད་ལྟ་བར་དུ་འབྲེལ་བ་ཟེར་གང་ཡང་མེད་ཨ་ནི་ད་ལྟ་འོག་མ་དེ་ཁོ་རང་སྤུན་ཀྱག་སྤུན་ནས་ཆུང་བ་དེ་ཁྱོ་ག་དེ Husband དེ་ངེད་མ་ང་ཚོ་སྐུ་སྲུང་ཟུར་པ་རེད་ཁོ་ང་གཉིས་འབྲེལ་བ་ཡོད་དེ་ནི། ཁོའི་རྒྱུད་ནས་ཡར་ཨ་མ་ཅིག་འབྲེལ་བ་ཅིག་བྱས་ཁོ་ཚོ་ཕ་གིར་འབྲེལ་བ་ཅིག་ཆགས་སོང་དེ་དུས་ངས་བསམ་འཆར་བཏོན་ཡིན་ད་དེ་འདྲ་ཅིག་ཁོ་རང་ཚོ་ཚུར་སྐད་ཆ་དྲིས་དགོས་འདུག་ཐོག་མའི་དང་པོ་འབྲེལ་བ་བྱེད་ཡ་དེ་པར་ཅིག་འགོད་དགོས་རེད་ད་ལྟ་དེའི་པར་ཞིག་འདུག་བ་ལ་འདིའི་པར་དེ་ང་ཚོ་ཁོ་རང་པར་ཁྱོན་ནས་རག་མི་འདུག་དཔེ་དཀའ་ངལ་འདུག་པར་དེ་རག་ཡ་ཆེད་དུ་ལ་ནས་ཨ་མ་འབྲེལ་བ་བྱས་བྱས་དེ་འདྲ་ཨ་མའི་ས་ནས་འདིའི་པར་དེ་རག་རེད་དེ་མཐའ་མའི་ཅིག་ག་འདྲས་བྱེད་དགོས་རེད་ཚུར་སྐད་ཆ་དྲིས་གི་འདུག་བ་ལ། ད་དེ་འདྲས་ཅིག་བྱུང་སོང་བྱུང་ན་ནི Gate ད་དེ་འདྲས་ཅིག་སྤུས་དག་པོ་ཞེ་པོ་ཞིག་བཟོ་མ་ཐུབ་ཡིན་ན་དེ་འདྲས་རང་གཅིག་འགྲོ་སོང་ཆུང་ཆུང་ཞིག་ད་ཅིག་བཟོ་རྒྱུ་རེད། ཐ་མའི་བཟོ་ཡ་ཡིན་པ་ཐག་ཆོད་རེད། འོ་ད་དེ་འདྲས་ཅིག་བསམ་བློ་བྱུང་སོང་ད་ཐ་མའི་ཐག་གཅོད་ལ་ཨ་མས་འགྲོ་སོང་ཆ་ཚང་བཏང་པ་རེད་ཨ་མས་འགྲོ་སོང་ཆ་ཚང་བཏང་པ་རེད་འགྲོ་སོང་བཏང་པ་ནང་བཞིན་གྱི་རྡོ་དེ་ནང་ལ་ང་ཚོའི་ཁ་སང་ད་ལྟ་ཕ་གི་དེ་ནང་ལ་ཁོ་རང་དེ་དྲི་བྲེལ་དེ་ནང་ལ་ཨ་མའི་ཕ་གིར་མཚན་བཀོད་ཡ་གི་དེ་བསམ་འཆར་བཏོན་པ་ཡིན་འདི་ད་ག་རང་བཀོད་ཡོད་རེད།

ཤེས་ཡོད་ངས་ཅང་ཅང་བྱས། ད་དེ་འདྲ་ཅིག་ཏོག་ཙམ་ཧ་གོ་ཐུབ་ན་དྲན་བྱས། ད་ང་རང་དྭང་ཟུར་ཅིག་པའི་ངོས་ནས་རེ་བ། ད་དེ་ལས་ཅིག་འདི་འདྲ་ཅིག་བསམ་བློ་ཅིག་ཡོད་དེ་ད་དེ་དེ་རིང་ཧ་ལམ་དེ་རིང་འགྲུབ།
ཡང་ཁོང་གིས Two Two ཞེས་པའི་བོད་མིའི་དམག་ཞབས་ཁོངས་ནས་དམག་སར་འདས་གྲོངས་སུ་ཕྱིན་པ་རྣམས་ཀྱི་དྲན་རྟེན་ཆེད་གོང་ལྟར་ས་གནས་མང་པོར་དྭང་ཟུར་སྐྱིད་སྡུག་ཡོད་པ་རྣམས་ཀྱིས་གནང་དགོས་པའི་འབོད་སྐུལ་གནང། འདོན།
སྔས་མ་རྒན་པ་ཚོ་དཀའ་ལས་རྒྱབ་བྱས། དམག་སྒར་དེ་ས་ཐག་ཐག་དམ་ཐབ་ཏུ་གནས་དུ་ཡོད་རེད་འདི་སོང་ཙང་ང་ཚོ་མི་ཉུང་ཉུང་ཞིག་མ་གཏོགས་ཡོད་མ་རེད་དེ་དམག་སྒར་དེ་མུ་མཐུད་ནས་ད་ལྟ་རྒྱ་གར་གཞུང་གིས་ཐོང་ཞིག་གྲ་ཡོད་རེད་འདི་སོང་ཙང་ང་ཚོ་འདས་པོ་འདི་ཚོ་གི་མིང་དེ་ངས་མ་ངུ་བསམ་པ་ལ་སུ་ཡིན་ན་ཅིག་ས་གནས་ས་ཐོག་གས་ང་ཚོ་དང་སུ་བཅུ་དུག་དེ་འདྲ་ཡོད་རེད་དེ་འདྲས་ཀྱི་ངོས་ནས་འབད་བརྩོན་བྱེད་བྱས་འདི་བྱེད་ཐུབ་པ་ཡིན་ན་དེ་འདྲས་ཀྱི་བསྒྱུར་ཐུབ་པ་ཡིན་ན་ཁོ་མིང་དེ་གཏན་དུ་བེད་རྟག་ཏུ་བསྡད་ལྷག་བསྡད་ཀྱི་རེད་ལ། དེ་ནས་འདི་ནང་ལ་ཡང་ཁོ་རང་བརྒྱ་ཤོག་རེད་ཁོ་རང་གི་རུ་ཤོག་རེད་དེ་འདྲས་དམག་སྒར་སྤྱི་ཡོངས་ཀྱི་མིང་དེ་བཀོད་བཞག་དུས་ཚང་མས། ཧ་གོ་ན་ཡག་པོ་འདུག་དྲན། ཡང་རྒྱ་གར་གྱི་མདུན་བསྐྱོད་དམག་དཔུང་ངམ The Special Frontier Force ཞེས་པ་དང་ཡང་ཀྲུའུ་ཀྲུའུ་ཞེས་པའི་རྒྱ་གར་ནང་གི་བོད་མིའི་དམག་དཔུང་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང་བོད་མིའི་དམག་དཔུང་དེ་རྒྱ་གར་གྱི་གནད་འགག་ཆེ་བའི་དམག་འཁྲུག་མང་པོའི་ནང་མཉམ་ཞུགས་གནང་ཡོད་ཅིང། དེའི་དཔེ་མཚོན་འགའ་ཤས་ཞུས་པ་ཡིན་ན། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོར་བྷང་ལ་དེ་ཤིའི་དམག་འཁྲུག་སྐབས་རྒྱ་གར་གྱི Eagle Operation ཞེས་པའི་དམག་གི་ལས་དོན་ནང་བོད་པའི་དམག་མི་མཉམ་ཞུགས་གནང་སྟེ། Chittagong ཡི་རི་རྒྱུད་བཟུང་གནང་སྟེ་རྒྱ་གར་ལ་རྒྱལ་ཁ་ཐོབ་པ་དང། ཡང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་རྒྱ་གར་དང་པ་ཀི་སི་ཐན་གཉིས་བར་གྱི་དམག་འཁྲུག་སྐབས་རྒྱ་གར་གྱི Operation Meghdoot ཞེས་པའི་དམག་གི་ལས་དོན་བརྩམས་པའི་ནང་བོད་པའི་དམག་མི་མཉམ་ཞུགས་གནང་སྟེ། བོད་པའི་དམག་མི་རྣམས་ཀྱིས Siachen Glacier ཞེས་པའི་འཁྱགས་རོམ་གྱིས་ཁེངས་པའི་རི་བོ་དེ་དབང་དུ་བསྡུས་ནས་རྒྱ་གར་ལ་རྒྱལ་ཁ་ཐོབ་པ་དང་དེ་བཞིན་དུ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུའི་ལོར་རྒྱ་གར་དང་པ་ཀི་སི་ཐན་གཉིས་བར Kargil གྱི་དམག་འཁྲུག་སྐབས་རྒྱ་གར་གྱི Operation Vijay ཞེས་པའི་དམག་དོན་ལས་འགུལ་སྤེལ་སྐབས་ཀྱང་བོད་པའི་དམག་མི་རྣམས་མཉམ་ཞུགས་གནང་སྟེ་རྒྱལ་ཁ་ཐོབ་འདུག་ཡང་བོད་པའི་དམག་མི་རྣམས་ཀྱིས་དཔའ་ངར་དང་སྙིང་སྟོབས་ཕྱིར་གསལ་གནང་བའི་དམག་འཐབ་རྗེས་ཤོས་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ལ་དྭགས་ཁུལ་གྱི་འཕགས་བོད་གཉིས་ཀྱི་ས་མཚམས་ཁུལ་ལ་རྒྱ་དཀར་ནག་གཉིས་ཀྱི་ས་སྲུང་དམག་མི་བར་གདོང་ཐུག་བྱུང་སྐབས་བོད་པའི་དམག་མིས་དཔའ་ངར་ཆེན་པོ་བཏོན་གནང་སྟེ། དམག་དོན་འཐབ་ཇུས་སོགས་ཀྱི་ཐད་གནད་འགག་ཆེ་བའི་རི་རྩེ་ཞིག་བཟུང་ཐུབ་སྟབས་རྒྱ་གར་རྒྱལ་ནང་དང་རྒྱལ་སྤྱིའི་ནང་གསར་འགྱུར་ཤུགས་ཆེར་ཁྱབ་ཡོད་པ་དང། ཡང་སྐབས་དེར་བརྒྱ་དཔོན་ཉི་མ་བསྟན་འཛིན་ལགས་འདས་གྲོངས་སུ་ཕེབས་པའི་ཡིད་སྐྱོའི་གནས་ཚུལ་ཡང་བྱུང་ཡོད་པ་རེད། ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་ཡིན།